ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་དགུ་པ་དབྱུག་ཟླའི་ཚེས་གཉིས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་བཅུ་དྲུག། རེས་གཟའ་ཟླ་བ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་འདི་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་ནང་དེ་སྔ་བོད་རིགས་ཡོད་སའི་ས་གནས་ཁག་མ་བཅར་བ་ཁག་ཅིག་ལ་གཟིགས་སྐོར་གནང་བཞིན་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནེའུ་ཛི་ལན་གྱི་རྒྱལ་ཁབ་ཀྱི་གསར་འདེམས་སྲིད་བློན Chris Luxon ལ་འཚམས་འདྲི་དང་སྦྲགས། རྒྱལ་ཁབ་དེའི་རྡུལ་ཕྲན་མཚོན་ཆ་དང་འབྲེལ་བའི་སྲིད་ཇུས་རྒྱུན་སྐྱོང་གི་ཆོད་སེམས་དེར་རྒྱལ་ཁབ་གཞན་ཁག་གིས་མིག་དཔེ་ཡར་ལྟ་གནང་དགོས་པའི་གསུང་འཕྲིན་ཕེབས་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། བོད་ཀྱི་དཀར་མཛེས་ཁུལ་གྱི་སློབ་གྲྭ་ཁག་ནང་བོད་ཡིག་སློབ་ཁྲིད་མེད་པར་བཟོ་བ་དང་འབྲེལ་སྤྱི་ཚོགས་དང་སློབ་གསོ་ནི་མཚོན་ཐབས་མེད་པའི་གནས་སུ་ལྷུང་བཞིན་འདུག་ཅེས་བོད་ནང་གི་སྡོད་གནས་གསུངས་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དམིགས་བསལ་བཅར་འདྲི་ལེ་ཚན་ཞིག་དང། མཇུག་ཏུ་བདུན་རེའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མེ་རི་ཁའི་ནང་དེ་སྔ་བོད་རིགས་ཡོད་སའི་ས་གནས་མ་བཅར་བ་ཁག་ཅིག་ལ་གཟིགས་ཞིབ་གནང་བཞིན་ཡོད་པ་རེད་འདུག་ཉེ་ལམ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཁག་ཅིག་གི་ནང་རྒྱལ་དོན་འཚམས་གཟིགས་གནང་རྗེས་ཐོག་མར་ཕྱི་ཚེས་བཅུ་གཉིས་ཉིན་ཨ་རིའི་ནུབ་ངོས། Los Angeles། གྲོང་ཁྱེར་ནང་གནས་སྡོད་བོད་རིགས་རྣམས་དང་མཇལ་འཕྲད་དང་བཀའ་སློབ་གནང་རྗེས། ཕྱི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་རིའི New Mexico མངའ་སྡེའི་ནང་ཕེབས་འབྱོར་གནང་སྐབས་ཁུལ་དེའི Albuquerque དང Santa Fe གྲོང་ཁྱེར་གཉིས་ཀྱི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོས་དབུས་པའི་བོད་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་གནང་ཡོད་པ་དང། ཉིན་དེའི་ཕྱི་དྲོར་སྲིད་སྐྱོང་མཆོག་གིས་མང་ཚོགས་ལ་བཀའ་སློབ་གསུང་བཤད་གནང་ཡོད་པ་རེད་འདུག་ཡང་ཕྱི་ཚེས་བཅུ་བཞི་ཉིན་ཨ་རིའི་ཤར་ཕྱོགས Georgia མངའ་སྡེའི་ནང་གི་གྲོང་ཁྱེར Atlanta ནང་ཕེབས་འབྱོར་གནང་སྐབས་ས་གནས་སུ་ཡོད་པའི་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་ཀྱི་སྐུ་ཚབ་རྣམ་པ་དང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་ཡོད་པ་རེད་འདུག། ཡང་སྲིད་སྐྱོང་མཆོག་ཕྱི་ཚེས་བཅུ་དྲུག་ཉིན་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཕེབས་འབྱོར་གནང་ནས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས་དང། ཕོ་བྲང་དཀར་པོའི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་དང། དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང། གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པའི་ཐོག་ཕྱི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི། Rayburn House། ཚོགས་ཁང་ནང་སྲིད་སྐྱོང་མཆོག་དང། རྒྱལ་སྤྱིའི་བོད་དོན་ལས་འགུལ་གྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ། Richard Gere རྣམ་གཉིས་དབུ་བཞུགས་ཀྱིས། ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་གནང་རྒྱུ་ཡིན་པ་རེད་འདུག་དེ་ནས་ཕྱི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ་དང། ཕྱི་ཚེས་བཅུ་དགུ་ཉིན་རྒྱལ་སའི་མངའ་ཁོངས་ཀྱི George Mason གཙུག་ལག་སློབ་གཉེར་ཁང་དུ་བོད་དོན་གསུང་བཤད་གནང་རྗེས་ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར New York དུ་ཕེབས་ཐོན་གནང་རྒྱུ་ཡིན་པའི་གནས་ཚུལ་ཐོན་འདུག་ཡང། New York དང New Jersey ས་སྐྱ་བརྩེ་ཆེན་ཆོས་ཚོགས་ཀྱི་གོ་སྒྲིག་འོག་ཕྱི་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་མོའི་སྔ་དྲོར New York དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ་དཔལ་ས་སྐྱའི་ཁྲི་འཛིན་བཞི་བཅུ་ཞེ་གསུམ་པ། ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་དགེ་འདུན་པ་དང་མི་དམངས་རྣམས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཆེད་ཞབས་བརྟན་གསོལ་འདེབས་དང། སྒྲོལ་ཆོག་གསུངས་འདུག་ཉིན་རྒྱབ། ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་དད་ལྡན་མང་ཚོགས་ལ་སྒྲོལ་དཀར་གྱི་ཚེ་དབང་བསྐུར་གནང་བ་དང་མང་ཚོགས་ལ་རྒྱུན་དུ་ཆོས་ཉམས་ལེན་ཚུལ་བཞིན་གནང་དགོས་པའི་སྐོར་བཀའ་སློབ་སྩལ་གནང་འདུག།

ད་ཐེངས་རྒྱུད་ལམ་གཅིག་གི་གླེང་སྟེགས་དེར་སྐུ་ཞབས Guterres མཆོག་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྟ་གྲུབ་གཙོ་བོ་ཁག་གི་ཐོག་རྒྱབ་གཉེར་གནང་རྒྱུའི་གོ་སྐབས་གལ་ཆེན་ཞིག་ཐོབ་རྒྱུ་ཡིན་པ་རེད་ཅེས་གསུངས་འདུག་ཡང་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཀྱི་འགན་འཛིན་སྐུ་ཞབས Hassan ཡིས་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་མཆོག་གིས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ཀྱི་ལངས་ཕྱོགས་དེ་གསལ་པོ་ཞིག་དང་རྒྱལ་ཚོགས་ཀྱི་འོས་འགན་ཁག་ལ་བརྩི་བཀུར་གནང་དགོས། རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྒྱ་ཁྱབ་ཐོག་བརྡལ་བཤིག་གི་ཚབས་ཆེའི་འགན་འཁུར་དགོས་པ་མ་ཟད། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་སྒྲོམ་གཞི་དེ་ནུས་མེད་གཏོང་རྒྱུའི་ཐབས་ཤེས་ཀྱང་བྱས་ཡོད་པ་རེད་ཅེས་སྐྱོན་བརྗོད་དྲག་པོ་གནང་ཡོད་པ་རེད་འདུག་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་པེ་ཅིང་དུ་ར་ཤི་ཡའི་ཕྱི་སྲིད་བློན་ཆེན་སེར་གེ་ལཱབ་རོབ་དང་མཇལ་མོལ་གནང་སྐབས་ད་ལྟའི་ཨི་སི་རེལ་ནང་གི་དམག་འཐབ་དེ་མཚམས་འཇོག་དང། འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཁག་མཉམ་ལས་གནང་ནས་འགྲོ་བ་མིའི་གོད་ཆག་དེ་གཡོལ་ཐབས་གནང་དགོས་ཞེས་བརྗོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས། ར་ཤི་ཡའི་ཕྱི་སྲིད་བློན་ཆེན་སེར་གེ་ལཱབ་རོབ་མཆོག་ལ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་གིས་ལས་དོན་ངེས་པར་དུ་སྤེལ་དགོས། འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཁག་གིས་འདིའི་ཐོག་ལས་དོན་ཤུགས་ཆེ་ཞིག་སྤེལ་དགོས་ཞེས་བརྗོད་ཡོད་པ་རེད་འདུག།

དཀྱིལ་ཤར་ཨེ་ཤི་ཡའི་དཀའ་རྙོག་དེའི་དོན་སྙིང་གཙོ་བོ་ནི་པཱ་ལེ་སི་ཐན་མི་རིགས་ལ་དྲང་བདེན་མ་བྱུང་བ་དེའི་རྐྱེན་ཡིན་པའི་སྐོར་བརྗོད་ཀྱི་ཡོད་པ་རེད་འདུག། བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ནེའུ་ཛི་ལན་གྱི་རྒྱལ་ཁབ་ཀྱི་གསར་འདེམས་སྲིད་བློན Chris Luxon ལ་འཚམས་འདྲི་དང་སྦྲགས། རྒྱལ་ཁབ་དེའི་རྡུལ་ཕྲན་མཚོན་ཆ་དང་བྲལ་བའི་སྲིད་ཇུས་རྒྱུན་འཁྱོངས་ཀྱི་ཆོད་སེམས་དེར་རྒྱལ་ཁབ་གཞན་ཁག་གིས་མིག་དཔེ་ཡར་ལྟ་གནང་དགོས་པའི་གསུང་འཕྲིན་ཕེབས་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ། བློ་བེ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། བོད་མི་གི་དབུ་ཁྲིད་གོང་ས་མཆོག་གིས་ནིའུ་ཟི་ལནཌ་རྒྱལ་ཁབ་ཀྱི་གསར་འདེམས་སྲིད་བློན་ཁུ་རེ་སི་ལེག་སོན་ལ་འཚམས་འདྲི་དང་སྦྲགས། རྒྱལ་ཁབ་དེའི་རྡུལ་ཕྲན་མཚོན་ཆ་དང་བྲལ་བ་གི་སྲིད་ཇུས་རྒྱུན་འཁྱོངས་ཀྱི་ཆོད་སེམས་དེར། རྒྱལ་ཁབ་གཞན་གྱིས་ཁ་མིག་ཡར་བལྟ་གནང་དགོས་པ་གི་གསུང་འཕྲིན་ཕེབས་ཡོད་པ། བོད་མི་གི་དབུ་ཁྲིད་གོང་ས་མཆོག་གི་བཞུགས་སྒར་ཕོ་བྲང་ནས་ཕྱི་ཟླ་བཅུ་པ་གི་ཚེས་པ་བཅུ་དྲུག་གི་ཉི་མ་ནིའུ་ཟི་ལནཌ་རྒྱལ་ཁབ་ཀྱི་གསར་འདེམས་སྲིད་བློན་ཁུ་རེ་སི་ལེག་སོན་ལགས་སུ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཀྱི་བཀའ་ཡིག་ཟིག་སྩལ་ཡོད་པ་གི་ནང། དེང་སང་འཛམ་གླིང་གང་སར་དཀའ་རྙོག་ཉེན་འཕྲང་གི་དུས་འདིར། མང་ཚོགས་ནང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང་ཕན་ཚུན་རྟེན་འབྲེལ་ཡིན་པ་གི་ངེས་ཤེས་ཇེ་ཆེར་འགྲོ་བཞིན་པར་བརྟེན་ཚང་མས་ནུས་པ་མཉམ་སྤུངས་བྱས་ན་རིང་མིན་འབྲས་བུ་བཟང་པོ་སྨིན་པ་གི་ཡིད་ཆེས་གནང་གི་ཡོད་པ་དང། ནིའུ་ཟི་ལནཌ་རྒྱལ་ཁབ་ཀྱི་རྡུལ་ཕྲན་མཚོན་ཆ་དང་བྲལ་བ་གི་སྲིད་ཇུས་འཛིན་བཞིན་པ་དེར་སྲིད་བློན་གསར་པ་ཁོང་ཡང་མུ་མཐུད་དུ་ཤར་སྐྱོད་ཀྱི་ཆོད་སེམས་བསྟན་པ་ནི། རྒྱལ་ཁབ་གཞན་ལ་མིག་དཔེ་བཟང་པོ་དང་རིམ་པས་འཛམ་གླིང་ཡོངས་རྫོགས་རྡུལ་ཕྲན་མཚོན་ཆ་མེད་པ་གི་རེ་བ་དང་ཐབས་ཤེས་གནང་དགོས་པ་གི་བཀའ་སྩལ་ཡོད་པ། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱེད་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། ཟླ་བ་འདིའི་ཚེས་བཅུ་བཞི་ཉིན་ནིའུ་ཛི་ལན་རྒྱལ་ཡོངས་འོས་བསྡུའི་སྐབས་ལ་ཕྱོགས་འགལ་ཚོགས་པ་ལ་རྒྱལ་ཁ་ཐོབ་པ་རེད། དེ་འདྲ་སོང་ཙང་ཨ་ནི་གོང་ས་མཆོག་ནས་ཕྱོགས་འགལ་ཚོགས་པ་དེ་གི་དབུ་ཁྲིད་ཨ་ནི་སྐུ་ཞབས Chris Luxon ལ་འཚམས་འདྲི། བཀྲ་ཤིས་བདེ་ལེགས་བཀའ་ཡིག་གནང་ཡོད་པ་རེད། ཨ་ནི་དེའི་ནང་ལ་ཨ་ནི་གོང་ས་མཆོག་ནས་ག་རེ་བཀའ་གནང་ཡོད་པ་རེད་ཞུས་ན། ད་དེང་སང་འཛམ་བུ་གླིང་གང་ས་ག་ལ་ཨ་ནི་ད་དཀའ་ངལ་ཧ་ཅང་ཆེན་པོ་འཕྲད་ཀྱི་ཡོད་རེད་ད་ཡིན་ནའི།

སྲིད་ཇུས་ཀྱི་གཅིག་ག་རེ་རེད་ཟེར་ན་རྡུལ་ཕྲན་མཚོན་ཆ་མེད་པའི་སྲིད་ཇུས་བཟུང་ཡོད་རེད་དེ་ཨ་ནི། ད་ལྟ་ཁོ་རང་ད་སྲིད་བློན་གསར་བ་ཆགས་ཀྱི་ཡོད་རེད་ཨ་ནི་ཁོ་རང་གིས་ཡང་ད་ག་རང་སྲིད་ཇུས་དེ་ཨ་ནི་མུ་མཐུད་བྱས་ཤར་སྐྱོད་བྱེད་རྒྱུ་ཡིན་ཞེས་གསུང་བ་དེ་ཨ་ནི་དཔེ་རྒྱལ་བ་རིན་པོ་ཆེས་ག་རེ་བཀའ་གནང་ཡོད་རེད་ཟེར་ན་ཨ་ནི་དཔེ་དེས་ཨ་ནི་རྒྱལ་ཁབ་གཞན་ལ་མིག་དཔེ་བཟང་པོ་དང་ཨ་ནི་ང་ཚོ་ཚང་མ་ལ་དཔེ་དེ་ཁ་ཚ་དག་དོན་དག་ཞིག་ནས་རེད་ག་འདི་འཛམ་བུ་གླིང་ཞི་འཇགས་ལྷིང་པོ་ཞིག་ཡོང་ཡག་གི་ཨ་ནི་ཐབས་ལམ་དེ་ཨ་ནི་ད་དེ་ལྷག་ཡོད་མ་རེད་ཟེར་དེ་འདྲ་སོང་ཙང་ཨ་ནི་ཨ་རིམ་པས་ད་འཛམ་བུ་གླིང་ག་ས་ག་ལ་རྡུལ་ཕྲན་མཚོན་ཆ་མེད་པ་བཟོ་ཡག་གི་ཨ་ནི་ད་རེ་བ་དང་ཨ་ནི་ང་ཚོས་ཐབས་ཤེས་དེ་མུ་མཐུད་ཀྱི་བྱེད་དགོས་རེད་ཟེར་ཞིག་བཀའ་གནང་ཡོད།
གཞན་ཡང་གོང་ས་མཆོག་གི་བཀའ་ཡིག་ཏུ་ནིའུ་ཛི་ལན་ཏྲི་རྒྱལ་ཁབ་ཏུ་ཁོང་ནས་བཟང་སྤྱོད་དང་སྙིང་རྗེ། བཟོད་བསྲན་དང་ཆོག་ཤེས་ཆོས་ལུགས་མཐུན་སྒྲིལ་སོགས་ཀྱི་ཐོག་བཀའ་གནང་བ་ཁག་ལ་མང་ཚོགས་ཀྱིས་ཧ་ཅང་སེམས་ཁུར་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞེས་ཀྱང་བཀའ་ཕེབས་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་ནས་ད་ལྟ་བར་དུ་ཨ་ནེ་རྒྱལ་བ་རིན་པོ་ཆེ་གིས་ནིའུ་ཛི་ལན་ཏྲི་ལ་ཐེངས་མ་ཁ་ཤས

ནིའུ་ཟི་ལན་གྱི་མང་ཚོགས་ཀྱིས་ད་ག་རེ་ཟེར་རྒྱལ་བ་རིན་པོ་ཆེའི་བཀའ་སློབ་གནང་དེ་ཚོ་ལ་ཞེ་དྲག་གི་ད་སེམས་ཁུར་དང་རྒྱབ་སྐྱོར་གནང་གི་འདུག་དེ་འདྲ་སོང་ཙང་རྒྱལ་བ་རིན་པོ་ཆེས་དེ་རིང་ད་ཡང་ཐུགས་རྗེ་ཆེ་ཞེས་བསྐྱར་དུ་ཞུ་གི་ཡིན་ཞེས་བསྐྱར་བཀའ་གནང་ཡོད་རེད། མཐའ་བསྡོམས་ད་ཡང་སྲིད་བློན་ད་ཁོ་རང་རིང་མིན་ད་སྲིད་བློན་གྱི་ཐུགས་འགན་བཞེས་གི་རེད། དེ་གནང་རིང་ལ New Zealand མི་མང་གི་མངོན་འདོད་སྒྲུབ་ཐུབ་པའི་རྒྱལ་བ་རིན་པོ་ཆེའི་ཐུགས་སྨོན་ཡོད་ཞེས་དེ་འདྲ་བཀའ་གནང་ཡོད་རེད། བོད་མི་གི་ཁྲི་ལ་གོང་ས་མཆོག་གི New Zealand རྒྱལ་ཁབ་ཏུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་གི་ལོ་དང་གོ་དྲུག་གི་ལོ། ཡང་སྤྱི་ལོ་ཉིས་སྟོང་གཉིས་གི་ལོ་དང་བདུན་གི་ལོ་དགུ་གི་ལོ་དང་བཅུ་གསུམ་གི་ལོ་བཅས་སུ་ཆིབས་བསྒྱུར་རིམ་པ་གི་སྐབས་སུ། ནིའུ་ཛི་ལན་ཏྲི་རྒྱལ་ཁབ་ཀྱི་སྲིད་བློན་གཙོས་པའི་སྲིད་དོན་པ་ཚོ་གོང་ས་མཆོག་ལ་མཇལ་འཕྲད་གནང་རྒྱུར། རྒྱ་ནག་གཞུང་གིས་བཀག་སྡོམ་དང་གནོན་ཤུགས་ཆེན་པོ་སྤྲད་དེ་ཡོད་ནའང། གོང་ས་མཆོག་གིས་གྲོས་ཚོགས་འཐུས་མི་རིམ་པར་མཇལ་མོལ་དང། ལྷག་པར་ཡུལ་དེའི་གདོད་མའི་མི་རིགས་ཚོས་གོང་ས་མཆོག་ལ་གུས་ཞབས་དང་དགའ་མོས་ཧ་ཅང་ཆེན་པོ་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
བོད་ཀྱི། དཀར་མཛེས་ཁུལ་གྱི་སློབ་གྲྭ་ཁག་ནང་བོད་ཡིག་སློབ་ཁྲིད་མེད་པ་བཟོ་བ་དང་འབྲེལ་སྤྱི་ཚོགས་དང་སློབ་གསོ་ནི་མཚོན་ཐབས་མེད་པའི་གནས་སུ་ལྷུང་བཞིན་འདུག་ཅེས་བོད་ནང་གི་འབྲེལ་ཡོད་ནས་གསུངས་ཡོད་པའི་སྐོར།

རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་དགུ་པའི་ནང་རྒྱ་ནག་གི་སྟོན་དུས་སློབ་འགོ་བཙུགས་པ་དང་འབྲེལ་དཀར་མཛེས་ཁུལ་ཡོངས་ཀྱི་གཞུང་གཉེར་སློབ་གྲྭ་ཁག་ཏུ་བོད་སྐད་ཡིག་གི་ལམ་ནས་སློབ་ཚན་སློབ་ཁྲིད་མེད་པ་བཟོས་པ་དང། གནད་དོན་དེའི་སྐོར་ལ་དཀར་མཛེས་ཁུལ་སློབ་གསོ་ལས་ཁུངས་ཟེར་བས་ཁུལ་ཡོངས་ཀྱི་སློབ་གྲྭ་ཁག་ཏུ་བཀོད་ཁྱབ་བཏང་ཡོད་ན་ཡང་བཀོད་ཁྱབ་དེའི་རིགས་དང་འབྲེལ་དགེ་རྒན་ཚོ་ཚོགས་འདུ་འཚོགས་ནས་འགྲེལ་བཤད་ཙམ་ལས་ཡིག་ཆ་སོགས་མཁོ་སྤྲོད་རྩ་ནས་མི་བྱེད་པ་དང། ལྕགས་ཟམ་ཁ་སློབ་འབྲིང་ནང་བོད་ཡིག་མེད་པ་བཟོས་རྗེས་བོད་ཡིག་དགེ་རྒན་ཚོ་གཞུང་ཞབས་དང་བོད་ཡིག་ཡོད་སའི་ས་ཁུལ་དུ་ཞུགས་དགོས་པའི་སྐུལ་མ་བྱེད་བཞིན་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་ནས་མུ་མཐུད་བརྗོད་དོན་ལ། ད་ལོ་ནས་བཟུང་དཀར་མཛེས་ཁུལ་ཡོངས་ཀྱི་སློབ་འབྲིང་ཁག་གི་གསར་དུ་བསྡུས་པའི་འཛིན་གྲྭ་ཚང་མའི་ནང་བོད་སྐད་ཡིག་གི་སློབ་ཚན་མེད་པ་བཟོས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་བར་སློབ་གྲྭ་ཚང་མའི་ནང་བོད་ཡིག་གི་སློབ་ཁྲིད་རྩ་ནས་མེད་པ་བཟོ་དགོས་པ་སྲིད་གཞུང་གི་བཀོད་ཁྱབ་ཡིན་པ་འགྲེལ་བརྗོད་གནང་གི་འདུག་ལ། སྤྱིར་བཏང་དཀར་མཛེས་ཁུལ་ཡོངས་སུ་བོད་ཡིག་རྐྱང་པས་སློབ་ཁྲིད་བྱེད་སའི་སློབ་འབྲིང་མང་པོ་ཞིག་མེད་པ་དང

དཀར་མཛེས་རྫོང་བོད་ཡིག་སློབ་འབྲིང། སྡེ་དགེ་རྫོང་ཤེས་རིག་ནོར་བུའི་སློབ་འབྲིང། གསེར་ཐང་རྫོང་སློབ་འབྲིང། སྡེ་དགེ་རྫོང་མ་ཎི་གད་མགོ་སློབ་འབྲིང། དཀར་མཛེས་ཁུལ་ཁམས་ལྷོ་མི་རིགས་སློབ་འབྲིང། དར་མདོ་གྲོང་ཁྱེར་བོད་ཡིག་སློབ་འབྲིང། ལྕགས་ཟམ་ཁ་སློབ་འབྲིང། བྲག་མགོ་རྫོང་སློབ་འབྲིང། རྟའུ་རྫོང་སློབ་འབྲིང་བཅས་ཡིན་འདུག་ལ། འདི་ལོའི་ཕྱི་ཟླ་དགུ་པ་ནས་བཟུང་གོང་གི་སློབ་གྲྭ་དེ་དག་གི་ནང། བོད་སྐད་ཡིག་གི་སློབ་ཚན་སློབ་ཁྲིད་མེད་པ་བཟོས་ཡོད་པ་རེད་འདུག། སྤྱིར་ན་དེང་སྐབས་རྒྱ་ནག་གཞུང་གིས་བོད་ནང་གི་ས་ཁུལ་མང་ཆེ་བའི་ནང་རྒྱ་སྒྱུར་སློབ་གསོ་ལག་བསྟར་བྱེད་འགོ་ཚུགས་ཡོད་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་བོད་ཀྱི་སྐད་ཡིག་དང་སློབ་གསོར་དམིགས་ཏེ་ཆེད་འཛུགས་བྱས་པ། དཀར་མཛེས་རྫོང་མི་རིགས་སློབ་འབྲིང་དུ་ད་ལྟའི་ཆར་འཛིན་གྲྭ་དྲུག་ཅུ་དང་དགེ་རྒན་ཉིས་བརྒྱ་བཞི་བཅུ་ལྷག་དང། སློབ་མ་སུམ་སྟོང་བཞི་བརྒྱ་ལྷག་ཡོད་ཀྱང་སློབ་གྲྭའི་སློབ་ཚན་ནང་ལོ་རེ་བཞིན་བོད་སྐད་ཡིག་ཇེ་ཉུང་དུ་བཏང་སྟེ་ད་ལྟའི་ཆར་བོད་ཡིག་སློབ་ཁྲིད་མེད་པ་བཟོས་ཡོད་པ་དང་གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་བརྗོད་ན་ལོ་རེ་བཞིན་སློབ་གྲྭ་ཁག་ཏུ་སྲིད་གཞུང་གི་ལས་འཆར་ཁག་ལ་ཁ་གཡར་ནས་བོད་སྐད་ཡིག་གི་སློབ་གསོ་རྩ་མེད་བཟོ་ཐབས་བྱེད་བཞིན་འདུག་ལ། གཙོ་བོ་དྲག་པོའི་ཐབས་ལམ་ལས་འཇམ་པོའི་གདུག་རྩུབ་ཀྱིས་སྤྱི་ཚོགས་དང་སློབ་གསོ་ནས་གསོན་ཐབས་མེད་པའི་ལམ་དུ་མངོན་གསལ་དོད་པོས་ལྷུང་བཞིན་འདུག་ཅེས་འགྲེལ་བརྗོད་གནང་བྱུང། དཀར་མཛེས་ཁུལ་ཡོངས་ནས་བོད་རིགས་འདུས་སྡོད་གཙོ་བོ་ཡིན་པའི་ས་ཁུལ་དར་རྩེ་མདོ་རྟའུ་བྲག་མགོ་དཀར་མཛེས་དཔལ་ཡུལ་ཉག་རོང་སྡེ་དགེ་གསེར་རྟ་སེར་ཤུལ་རོང་བྲག་འབའ་ཐང་ལི་ཐང་འདབ་པ་ཕྱག་ཕྲེང་ཉག་ཆུ་ཁ་ལྕགས་ཟམ་ཁ་བརྒྱད་ཟུར་རྫོང་སྡེ་རོང་རྫོང་མུ་ལི་རྫོང་བཅས་རྫོང་ཁག་བཅོ་བརྒྱད་ཡོད་པ་ལས་མི་འབོར་ས་ཡ་གཅིག་ལ་ཉེ་བ་ཡོད་པ་ལས་བརྒྱ་ཆ་དགུ་བཅུ་བོད་རིགས་ཡིན་འདུག་ལ་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་གཏན་འབེབས་བྱས་པའི་དཀར་མཛེས་ཁུལ་བོད་སྐད་ཡིག་སྲོལ་ཡིག་ཟེར་བའི་ནང་བོད་རིགས་ས་གནས་རང་སྐྱོང་ཁུལ་དུ་བོད་ཀྱི་སྐད་ཡིག་བྱ་བའི་རུ་དཔུང་འཛུགས་པར་ཤུགས་སྣོན་དང་སློབ་གྲྭ་ཁག་ཏུ་བོད་སྐད་ཡིག་གི་སློབ་ཁྲིད་དར་སྤེལ་དང་རྩ་ཁྲིམས་ཀྱི་འབྲེལ་ཡོད་གཏན་འཁེལ་བཞིན་མི་རིགས་གཞན་པས་དཀར་མཛེས་ཁུལ་དུ་བོད་སྐད་ཡིག་ལ་འབད་བརྩོན་དགོས་པ་སོགས་བཀོད་ཡོད་པ་རེད། བཞུགས་སྒར་དྷ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
རྒྱ་གར་ནང་རྟེན་གཞི་བྱས་པའི་ནད་སྐྱོབ་དགེ་རྩ་ཚོགས་པས་ལོ་ངོ་དགུའི་རིང་རྒྱ་གར་ནང་གི་བཙན་བྱོལ་བོད་མི་གཙོ་བོར་དམིགས་ཏེ་ནད་པ་ཚོར་སྨན་པ་བསྟེན་གཏུགས་ཐད་རོགས་རམ་གནང་གི་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར། ནད་སྐྱོབ་དགེ་རྩ་ཚོགས་པ་དེའི་ལས་བྱེད། འཕྲིན་ལས་ཚེ་མཚོ་ལགས་སུ་འདི་གའི་གསར་འགོད་པ། སྒྲོལ་མ་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། རྣམས་ལྷན་རྒྱས་སྐུ་ཁམས་བཟང་ད་ལྟ་ལྷན་རྒྱས་ཀྱིས་གསན་བཞིན་པའི་ལེ་ཚན་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། སྤྱིར་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་སྨན་ཞབས་པ་ཅེས་ཟེར་དུས་ཙམ་པ། འགྲོ་བ་མིའི་བདེ་ཐང་གྲུབ་ཆའི་ཁྲོད་དུ་མེད་དུ་མི་རུང་བའི་ཆ་ཤས་ཅིག་ཆགས་བསྡད་ཡོད་རེད། ད་མིའི་ལུས་པོའི་བདེ་ཐང་ཙམ་མ་ཟད་ད་སེམས་ཁམས་ཀྱི་བདེ་ཐང་ཁྲོད་དུ་ཆ་བཞག་པ་ཡིན་ན། ད་ཀ་བ་ལྟ་བུ་ཞིག་ཆགས་བསྡད་ཡོད་རེད། ཐེངས་འདིའི་ལེ་ཚན་ནང་ལོགས་ལ་བུད་མེད་གཞོན་སྐྱེས་ལོ་མང་སྨན་ཞབས་པ་ཕྱག་ལས་གནང་མཁན་འཕྲིན་ལས་ཚེ་མཚོ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ཁ་པར་ཐོག་ནས་བཀའ་མོལ་གནང་གི་རེད། ཐོག་མར་ད་འཕྲིན་ལས་ཚེ་མཚོ་ལགས་ཁྱེད་རང་གིས་ད་ང་རང་ཚོའི་གསན་མཁན་རྣམ་ལྷན་རྒྱས་ལ་ཁྱེད་རང་གི་སྐོར་ལ་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང། བཀྲ་ཤིས་བདེ་ལེགས། ངའི་མིང་ལ་འཕྲིན་ལས་ཚེ་མཚོ་ལབ་ཀྱི་ཡོད། ང་སྨན་ཞབས་པ་ཅིག་ཡིན། ད་ལྟ། ད་ལྟ། ང་རང་ནད་སྐྱོབ་དགེ་རྩ་ཚོགས་པ་ལ་ནི། Patient Care Trust། ལབ་ཡག་དེ་འོ་དེ་ལ་ང་ལས་ཀ་བྱེད་བཞིན་པ་ཡིན། ཨ་ནི། ནད་སྐྱོབ་དགེ་རྩ་ཚོགས་པ་ལ་ད་ལྟ་ལས་ཀ་བྱས་ནས་ཞེ་དྲག་འགྲོ་གི་མེད་ང་ཟླ་བ་གཅིག་དང་ཕྱེད་ཀ་ཙམ་འདྲ་འགྲོ་གི་ཡོད། ཨ་ནི། ཡིན་ན་ང་སྨན་ཞབས་པ་བྱས་ནས་ད་ལོ་ཉམས་མྱོང་ཟེར་ན་ད་ལོ་བཅོ་གསུམ་ཙམ་འདྲ་འགྲོ་ཡོད་རེད། སྔོན་མ། ལོ་བཅུ་གཉིས་རིང་ག་ད་ང་ལྡི་ལི་གི་སྨན་ཁང། སྒེར་གྱི་སྨན་ཁང་ཡོད་ར Holy Family Hospital ལ་ལས་ཀ་བྱས་པ་ཡིན་ལོ་བཅུ་གཉིས་རིང་ག། དེ་རྗེས་ནས་ཨ་ནི་འཕྲོད་བསྟེན་སྨན་ཁང་ལ་ལོ་གཅིག་བྱས་པ་ཡིན་བིར་འཕྲོད་བསྟེན་སྨན་ཁང་ལ། དེ་ནས་ང་ད་ལས་ཀ་བཞག་ནས་དེས། ཟླ་བ་དྲུག་བདུན་ཙམ་གཅིག་བར་གསེང་འདྲ་པོ་ཅིག་ཆགས་སོང་ད་ལས་ཀ་མ་བྱས་ནས། དེ་རྗེས་ནས་ཡང་དེ་རྗེས་ནས་ད་ནད་སྐྱོབ་དགེ་རྩ་ཚོགས་པ་ལ་འདི་འདྲ་ས་མིག་འདུག་ལབ་དུས་ཙམ་པ་ཨ་ནི་ངས་དེ་ལ།
འཛུལ་ཞུགས་བྱས། ད་ལྟ་ཁྱེད་རང་གིས་གོང་དུ་གསུངས་པའི་ནད་སྐྱོབ་དགེ་རྩ་ཚོགས་པ་དེ་ད་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་འགོ་འཛུགས་གནང་བ་ཅིག་རེད་ཤག་ད་བར་དུ་ད་རྒྱ་གར་ནང་གི་བཙན་བྱོལ་བོད་མི་གཙོ་བོ་ལ་དམིགས་བྱས་ནད་པ་ཚོ་ལ་རོགས་རམ་དང་ད་རྒྱབ་སྐྱོར་གནང་མཁན་གྱི་ཚོགས་པ་ཞིག་ཆགས་བསྡད་ཤག་ད་ཁྱེད་རང་ཚོའི་ཚོགས་པས་ནད་པ་ཚོ་ལ་ག་རེ་ག་རེ་སྒང་ལ་རོགས་པ་གནང་གི་ཡོད་རེད་ལགས།
ནད་སྐྱོབ་དགེ་རྩ་ཚོགས་པ་ལབ་ནས་ཅིག་འདུག་ག་ད་ངས་ཡོང་འདི་སྐོར་ལ་ཚོགས་པ་དེ་སྐོར། ལ་རོབ་ཙམ་ཞུ་ན། ཨ་ནི་ནད་སྐྱོབ་དགེ་རྩ་ཚོགས་པ་གི་མིང་ཞིག་སྐུ་མདུན་ཁོང་གིས་གནང་ཡོད་རེད་ཤག་ར། ཨ་ནི་མཉམ་དུ། ཁ་ལོ་རེད། ལམ་སྟོན་པ། ཟམ་གདོང་རིན་པོ་ཆེ་དང་བཀའ་ཟུར་རིན་ཆེན་མཁའ་འགྲོ་ལགས་མཆོག་གི་ལམ་སྟོན་བྱེད་མཁན་རེད་ཤག་ར། ང་ཚོ་གི། འགན་འཛིན། ལབ་ན་ད Director ལབ་ན། རྒན་བསོད་ནམས་ལགས་རེད་བསོད་ནམས་དབང་རྒྱལ་ལགས། ནི། ད་ནད་སྐྱོབ་དགེ་རྩ་ཚོགས་པ་གྱི་མིའི་དམིགས་ཡུལ་འགྲོ་ཐོ་ད་མི་སྐྱོ་བོ་དང་ད་ཡང་དེ། དཔལ་འབྱོར་གྱི་དཀའ་ངལ་འཕྲད་འདུག་རྒྱུ་དེ་ཚོ་ལ་རོགས་པ་བྱས་རེད་བྱ་ད་རོགས་པ་དེ་ག་འདྲས་ར་ག་འདྲས་བྱེད་དགོས་རེད་ལབ་ན། དང་པོ་དེ། ད་མི་སྐྱོ་བོ་དག་དེ་ཚོ་ཡིན་ན་སྐྱོ་བོ་ཡིན་ན་རེད་ག་འདྲས་ཡིན་ན། དཀའ་ངལ་ན་ཚ་བྱུང་དུས་ཙམ་པ་སྒེར་གྱི་སྨན་ཁང་ཅིག་ལ་ཁྲིད་དུས་ཙམ་པ་གོང་ཡང་ཆེན་པོ་གནས་ཀྱི་ཡོད་རེད་ཁྲག་དཔྱད་བྱས་ན་རེད་ཨེམ་ཆི་ལ་བསྟན་བྱས་དང་པོ་ཉིད་ལ་ཁྲག་དཔྱད་བྱས་གློག་པར་བརྒྱབ་ད་པ་གལ་སྲིད་ཕར་ལ་ཉལ་ཉལ་དགོས་འོན་དེ་བྱུང་བ་ཕྱིན་ན Admit འགྲོ་བྱ་ག་ཕྱིན་ན་ཨ་ནི་དངུལ་ཐོག་ནས་དཔེ་འགྲོ་སོང་ཆེན་པོ་བྱས་གྱོང་དེ་ག་ལ་གཤག་བཅོས་འགྲོ་བྱེད་དགོས་ན་ད་སྨན་ཡོད་ག་འབུམ་ལྷག་ད་རྒྱལ་ཡིན་རེད་སྒེར་སྒེར་སྡོད་ལ་འགྲོ་བ་བྱེད་ན། ད་ནོད་ཁྱོ་གས་ཚོགས་ཚོགས་པ་གིས་ང་ཚོ་གིས་ཁ་ཅིག་ཏུ་ལ་ན། ང་ཚོ་གི་འགན་འཛིན་སོ་ན་དབང་རྒྱལ་ལགས་ཀྱིས། སྒེར་གཞུང་གི་མན་ངག་ཡོད་རག་རྒྱ་གར་གཞུང་གི་མན་ངག AIMS བྱས་གསར་བསྡོ་སྦྱང་བྱས་ཨ་ནི National Institute of Tuberculosis and Research Disease ལགས་ར་འོན་དེ་བྱས་པི་ཇཱ་ཅཱན་དི་གར་ད་དམ་ས་ལ་ཡོད་ཡོད་ལ་དྲ་འདྲ་དང་ཇོར་ནལ་དུ་འཛུལ་ར། ཁོང་ཚོ་གིས་གཞུང་གི་མན་ངག་དུ་འཛུལ་སྙམ་དུ Direct། བས་ཁོ་རང་ཐད་ཀར་འདུག་ཡ་ཁོ་ཚོ་མཉམ་དུ་འབྲེལ་བ་བྱེད་ཨེམ་ཆི་དེ་ཚོ་མཉམ་དུ་དཔེ་འབྲེལ་བ་ཡག་པོ་བཞག་ཚར་བ། ཚོགས་པའི་ངོས་ནས་ཨེ་འདྲས་འབྲེལ་བ་ཡག་པོ་བྱས་དུས་ཙམ་པ་ལ་ཨ་ནི་ང་ཚོ་གི་ནད་པ་ཅིག་ཁྲིད་ནས་འགྲོ་དུས་ཙམ་པ་ལས་སླ་པོ་བྱུང་ཡོད་ཅེས་པ། ད་ཕར་ལ་ང་ཚོ་གི་ད་ཨེམ་ཆི་ལ་བསྟན་ཡོང་དུས་ཙམ་པ། དཔེ་རུ་རིང་པོ་ཞུགས་འགྲོ་གི་འདུག་ག་ཨ་ནི་རྒྱ་གར་གཞུང་གི་སྨན་ཁང་ལ

སྨན་ཞབས་དེ་ཚོ་གིས་ཁྲིད་ནས་འགྲོ་རོགས་རོགས་པ་བྱེད་ཀྱི་རེད་ཕར་ལ། སྨན་ཁང་རང་ལ་ཐད་ཀ་ལ་སྨན་ཁང་ལ་འགྲོ། ཨ་ནི། ནད་པ་འདི། ད་ག་ལ་བ department ལ་ཡོད་ར་སྡེ་ཚན་ག་འདི་ལ། བསྟན་དགོས་འདུག། ཨ་ནི། ཀླད་པ་ཡིན་ན་རེད་གྲོད་ཁོག་ཡིན་ན་རེད་ཕོ་བ་ཡིན་ན་རེད་མཆིན་པ་ཡིན་ན་ག་འདི་སྡེ་ཚན་ག་འདི་ག་འདི་ལ་བསྟན་དགོས་ནད་པ་ལ་ཡི་དཔག་ཚོད་ཡོང་འདི་ལ་བསྟན་གར་ཁྲིད་ཨེམ་ཆི་དེ་ཚོ་མཉམ་དུ་སྐད་སྐད་སྐད་ཆ་བཤད་རོགས་བྱེད། ཁ་ཤས་སྐད་སྒྱུར།

ཨེ་འདྲའི་ཁྲི་རོ་རོག་པ་ཆེ་ཨ་ནི་སྙམ་དུ་ཕ་ལ་ཤུ་གུ་བཟོ་འོས་ད་གྲོགས་གྲོགས་ཨམ་ཅི་སྙམ་དུ་བསྟན་ད་ཨ་ནི་ཕ་ལ་ད next ག་དུ་ག་དུ་བསྟན་དགོས་མེད་ཁྲ་ཅེག་བྱས་ད་ཤག་བཅོས་ན་དུ་ཚོ་གང་ཚར་སྙམ་ལ་རོག་པ་ཆེ་ནི་ཁོ་ཚོ་ལ་ཨེ་འདྲའི་མང་པོ་རོག་པ་ཆེ་ཡོད་ད་ད་གོ་ད་ད་ལ་ད་ད་ན་ག་ཚོད་རེད་ཤག། བདུན་སྟོང་ལྷག་ཨ་ནི་བདུན་སྟོང་བརྒྱད་སྟོང་ལྷག་ཨེ་འདྲས་རོགས་པ་བྱས་ཚར་ཤག་ནད་པ་མང་པོ་ལ་ཨ་ནི་མཉམ་དུ་ད་དང་པོ་ད་དངུལ་ཐོག་ནས་ཡ་ད་དཔེ་ཕན་ཐོགས་ཚར་གཞུང་སྨན་ཁང་ཅིག་ལ་བསྟན་དུས་ཙམ་པ་གཉིས་པ་དེ་ལ་སྐད་སྒྱུར་དཀའ་ངལ་འཕྲད་འདུག་རྒྱུ་དེ་ཚོ་ལ་སྐད་སྒྱུར་ལ་ཕན་ཐོགས་ཀྱི་ཡོད་རེད་གསུམ་པ་དེ་ལ་ད་ང་ཚོ་ཨེ་འདྲས་གཞུང་སྨན་ཁང་ལ་བསྟན་གར་འགྲོ་དུས་ཙམ་པ་ཉི་མ་དང་པོ་དེ་ལ

སྔོན་དུ་ཞུས་ཀྱི་མ་ལ། ཡང། ཕར་སྨན་ཁང་ཆེན་པོ། ཕར་འགྲོ་དུས་ཙམ guest house འགྲོ་དུས་ཙམ་དེ་ལ། ཁང་པ། གླ་དགོས་བྱུང་ན། གོང་དཔེ་ཆེན་པོ་གནས་འོག་རུ་ཁོང་ཚོ་ལ། ཉི་མ་རེ་ལ guest house འགྲོ་དེ་ལ་འགྲོ་བས་ན་གཅིག་སྟོང་ལྔ་བརྒྱ་ད་ཡིན་ཡིན་རུ་ཨ། ད་ང་ཚོ་ཚོགས་པ་ཡི་ཁ་ཆོད་ལ་ན་ང་སྨན་ཁང་གཡས་གཡོན་ལ་ང་རང་ཚོ་རང་གི་ཚོགས་པ་རང་གི། ཁང་པ་གཅིག་གླས་བཞག་རེད། སྔོན་དེ་ལ་ཁང་པ་དེ་ལ་ཉལ་ཁྲི་དྲུག་བདུན་ནད་པ་དྲུག་བདུན་ཉལ་ས། ཨེ་འདྲེ། རུ་ཨ། ཨ་ནི་འོ་དེ་ལ་ཕར་ཉལ་ན། རིན་པ་ཅི་སྤྲོད་དགོས་ཡོད་མ་རེད།

cancer དང་དེ་ཚོ་ལ་གལ་སྲིད་སོ་སོ་རང་གིས་སྨན་བཏང་དགོས་ཐུག་ན chemotherapy དེ་ཚོ་ལ་དཔེ་གོང་ཆེན་པོ་གནས་འོང་ར་ཕ་གལ་སྲིད AIIMS དང་གཞུང་སྨན་ཁང་གི AIIMS དང Safdarjung དེ་ཚོ་ལ་བསྟེན་ཁ་བྱེད་ན་རིན་པ་ཅི་སྤྲོད་དགོས་ཐུག་མ་ཞོགས་ཀས་སྤྲོ་ཕ་སྨན་བཏང་གི་རོ་ཨེ་ཕ་ལ་ཉལ་བཅུག་རེད་ཉེ་དྲི་ག་ཞོགས་ཀས་སྨན་བཏང་གི་རེ་ཨེ་དགོང་དག་ཚུར་ལ་མ་བསྟན་འདི་ཉི་མ་ཉིན་གང་ང་རང་ཚོ་སྨན་ཞབས་པ་ཕ་ལ་བསྡད་ནས་ཉི་མ་ཉིན་གང་བསྡད་ནས but ཁོ་རང

མ་གཞི་ཐུག་གི་མེད་དུས་ཙམ་པ་ཨེ་འདྲེ་དཀའ་ངལ་ཞེ་དྲག་དག་ཨེ་འདྲེ་ཐད་ད་ད་བར་དུ་མཐོང་མ་སོང་ར། ཡིན་ན། ད་རེ་ཟུང་ཨེ་འདྲེ་གར་བྱུང་ལབ་ན། ཁ་ཤས་དཔལ་འབྱོར་ཐོག་ནས་དཀའ་ངལ་ཨེ་འདྲེ་འདུག་ར but ཁོ་རང་འགྲོ་སོང་གཏོང་མ་ཐུབ་ཨེ་འདྲེ་དཀའ་ངལ་ཨེ་འདྲེ་ཡོད་ལབ་ཀྱི་འདུག་ད་ཨེ་འདྲེ་ཡོད་ན་ང་ཚོ་གི་ཚོགས་པ་ངོས་ནས་རོགས་པ་གང་ཐུབ་ཐུབ་བྱེད་ཨེ་འདྲེ་དཔལ་འབྱོར་ཐོག་ནས་བོད་ཁང་ཨེ་འདྲེ་ལམ་འགྲོ་གི་འགྲོ་སོང་གཏོང་ཨེ་ད་བར་ཨེ་འདྲེ་གར་སྐུ་མེད་ག་བྱེད་ན་ང་ཚོ་ཚོགས་པ་ཐོག་ནས་བྱེད་དགོས་ལ་འོ་རེ། ཡིན་ན་ཨེ་འདྲེ་བྱེད་དགོས་ལབ་དུས་ཙམ་པ་ད་ང་ཚོ་ཡིག་ཆ་ཁ་ཤས་འདྲི་དགོས་རེད་ད་ག་ཚོགས་པ་ག་བ་ཡིན་ན་བས་ཨེ་འདྲའི་རོགས་པ་ཨེ་འདྲའི་བྱེད་དུས་ཙམ་པ་ཡིག་ཆ་དག་ག་འདྲ་ཡིན་ན་ཡིག་ཆ་བས་ང་ཚོ་ཡར་སྒང་ལ་སྤྲད་ས་མང་པོ་ཡོད་ར་ཡིག་ཆ་ཨེ་འདྲའི་རོགས་པ་རོགས་པ་སློང་དགོས་ར་ང་ཚོ་བས་ཨེ་འདྲའི་རོགས་པ་སློང་དགོས་དོ་ཡིག་ཆ་དེ་ཚོ་ཆ་ཚང་ཨེ་འདྲའི་སློང་དུས་ཙམ་པ་ཁོ་ཚོས་ཡིག་ཆ་དེ་ཚོ་བསྟན་འདོད་སྤྲད་འདོད་མེད་བ་བྱས་ཨ་ནི་ཡིག་ཆ་དཔེ་མང་པོ་འཁྱེར་དགོས་འཁྱེར་ཤོག་ལབ་ཡི་འདུག་ཨེ་འདྲས་ན་ང་རོགས་པ་མི་དགོས་ལབ་ཡི་འདུག་ཨོ་ནི་བྱས་ན་ད་ང་ཚོའི་ཕར་རོགས་པ་བྱེད་དགོས་ཡོད་རེད་དེ་ཡིན་ན་ཁོ་ཚོ་གིས་ཞུ་ཅིག་ང་ཚོ་ཚོགས། ཚོགས་པ་ལ་ཨེ་འདྲས་རོགས་པ་བྱེད་ན་ང་ཚོ་ཚོགས་པ་ལ་ཞུ་ཅིག་ཕན་ཐོགས་གི་ཡོད་འགྲོ་ཅིག་ལྟ་བ་འཁྱེར་དང་ཨེ་འདྲས་པའི་མཐོང་སོང་ར། གཞན་དག་ད་དམིགས་བསལ་གྱི་ད་ཞེ་དྲག་ཐུག་གི་མེད་དུས་ཙམ་པ་ནི། ཨེ་འདྲས་དམིགས་བསལ་གཞན་དག་ད་ཞེ་དྲག་ཧ་གོ་མ་སོང།
ལགས་འོང། ད་ཁྱེད་རང་གིས་ལོ་བཅུ་གསུམ་རིང་སྨན་ཞབས་པའི་ཕྱག་ལས་གནང་ཡོད་དུས་ཁོར་ཡུག་དེ་དངོས་གནས་ཁོ་རང་དཀའ་ལས་ཁག་པོ་ཞེ་དྲག་ཆགས་བསྡད་ཡོད་རེད་དམིགས་བསལ་གྱི་ད་སེམས་ཁམས་འཕྲོད་བསྟེན་ལ་གནོད་འཚེ་ཞེ་དྲགས་ཐེབས་སྲིད་པ་ཞིག་རེད། ཁྱེད་རང་གིས་ད་སོ་སོའི་སེམས་ཁམས་འཕྲོད་བསྟེན་དང་ད་ནད་པའི་སེམས་ཁམས་འཕྲོད་བསྟེན་ཐད་ལ་ལྟ་རྟོག་ག་འདྲའི་འདྲ་བོ་ཞིག་གནང་གི་ཡོད་ན།
ད་སེམས་ཁམས་འཕྲོད་བསྟེན་སྐོར་ལ་བཤད་ན་ད་མི་གང་ཟག་གིས་སོ་སོ་གི་སེམས་ཁམས་ལ་ལྟ་རྟོག་བྱས་ཏེ་མི་གང་ཟག་གིས་སོ་སོ་གི་ལས་ཀ་བྱེད་སྟངས་ལོག་ག་ལོག་ག་ཡོད་ར། ད་ང་རང་ཐོག་ནས་སོ་སོ་རང་ཐོག་ནས་ཡ་ད་གང་འདྲས་བྱེད་ཀྱི་ཡོད་ལབ་ན། ཨེ་འདྲས་དཀའ་ངལ་འདྲ་མ་འདྲ་མཚམས་རེ་ལ་ཨེ་འདྲས་ཁར་ནད་པ་གི་ཁ་ལོ་རེད། ང་ཚོ་གི་ཡག་བྱེད་ན་བས་ཁོ་ཚོ་གི་ལྟ་བ་སྡུག་ཅག་འཁྱེར་འགྲོ་འོ་ད་ཨེ་འདྲས་འདུག་ཨ་ཨེ་འདྲས། ཨ་ནི་ང་ཚོས་ད་ག་ཚོད་གཟབ་གཟབ་བྱེད་ན་བས་ཁོ་ཚོ་གི་མ་དགའ་བྱེད་ད་ད་ཕ་ཆོ་སའི་ན་དེ་དུས་ཙམ་པ་ཨེ་འདྲས་ཡོད་རོ་ཨ་ཨེ་འདྲས་ད་ཁོ་ཚོ་ཁོ་རང་ཚོ་ཐོག་ནས་ཁ་ཡོད་མ་རེད་ཨེ་འདྲས་ཁོ་ཚོ་མཚམས་རེ་ལ་སོ་སོ། སོ་སོ་ནང་གི་དཀའ་ངལ་བས་ཡོད་རེད་ནད་པ་གི་དཀའ་ངལ་ཅི། བྱས། ཨེ་འདྲ་བྱེད་དོ། དཔེ་ཀླད་པ་ལ་དཔེ་མང་པོ་འདུག་དོ། ཨེ་འདྲ་ག་སོང་ང་ག་བྱེད་ཀྱི་ཡོད་ལབ་ན་ང་རང་གི་ག་བྱེད་ཀྱི་ཡོད་ལབ་ན personally ག་ལབ་དགོས་རེད། ང་མི་ལ་ང་རང་གི་སེམས་པ་དཀའ་ངལ་ཡོད་ན་མི་ལ་བཤད་བཞིན་ཡོད། མི་ལ་བཤད་བཞིན་ཡོད་དུས་སེམས་པ་ཡང་ཐིང་བྱེད་དོ། སེམས་ང་ག་དུས་ན་སེམས་ཁམས་ཀྱི་དཀའ་ངལ་དེ main ག་རེ་བསམ་གྱི་འདུག་ལབ་ན་གཙོ་བོ་དེ། སེམས་པ་ལ་ཉར་བསྡད་ན་ཨ་ནི་ཨེ་འདྲ་དཔེ་ལྗིད་ཁོག་ཚ་པོ་བྱས། ཨ་ནི་བུ་སུ་དོག་པོ་བྱས་ཨེ་འདྲ་ཆགས་ཀྱི་འདུག་ཨ། ཨེ་འདྲ་མི་ལ། བཤད། སོ་སོ་གི་དཀའ་ངལ་དེ་མི་ལ། བཤད་དེ་གལ་ཆེན་པོ་རེད་བསམ་གྱི་འདུག་མི་ལ་བཤད་ཡི་རེད་བ། མི་ལ་བཤད་དུས་ཙམ་པ། གཅིག་ད་སོ་སོ་གི་དཀའ་ངལ་དེ་ཉུང་རུ་དེ་ག་ལབ་དགོས་རེད། མེད་པ་ད་ཆགས་ཐུབ་མ་རེད་དེ་ཡིན་ནའི་སོ་སོ་ཡང་པོ་རུ་བྱེད་ཀྱི་འདུག་ཨ། གཉིས་པ་དེ་ལ་མི་ལ། བཤད་རྒྱག་དུས་ཙམ་པ་མི་དེ་ཚོ་གི་ག་ལབ་དགོས་རེད། ཐབས་ལམ། སོ་སོ་སོ་སོ་མི་གང་ཟག་གི་ལོགས་ཀ་ལོགས་ཀར་ཐབས་ལམ་དེ་འདྲ་ལོགས་ཀ་ར་མི་གཞན་པ་དེ་ཚོ་གི་འདི་འདྲ་བཤད་རྒྱག་དུས་ཙམ་པ་མི་གཞན་པ་གི་ཐབས་ལམ། ཅོལ་རྒྱུན་ཆེན་པོའི་མ་གཞི་མེད་ནའི་ཅིག་སྟོན་ལས་ཀྱི་རོ་ཨ་ནི་འོ་འདི། སོ་སོ་ཐབས་ཤེས་བྱེད་ཡོད་ར་ད་མེད་པ་བཟོ་ཡའི་ཆེད་དུ་འོ་འགྲོ་ཐུབ་ཀྱི་འདུག་ར་ཨ་ནི། ང་ཚོ་ནད་པ་ཁ་ཤས་པའི་ཡང་འོ་འདྲ་ཡོད་རེད་འོ་འདྲ་དཀའ་ངལ་ཡོད་རྒྱུ་འོ་འདྲ་རོ་ཨ་ནི། ང་ཚོ་ང་རང་ཐོག་ནས་ན་ག་རེ་ཡོང་ཐུབ་ཐུབ་ཁོང་ཚོ་གི་སྐད་ཆ་དེ་ཉན། ཐབས་ཤེས་བྱེད་ཀྱི་ཡོད། ད་མཚམས་མཚམས་ལ་ཡང་ང་རང་ཚོ་ནད་པ་དཔེ་མང་པོ་བལྟ་ཡ་ཡོད་དུས་ཙམ་པ་ད་དུས་ཚོད་ཐོག་ནས་མ་འདང་ཨེ་འདྲ་ཆགས་ཀྱི་འདུག་ར་ཨེ་འདྲ། ག་ལབ་དགོས་རེད། སོ་སོ་ཁོང་ཚོ་གི་སྐད་ཆ་ཉན་ཡ་མ་འདོད་ཨེ་འདྲ་སྐད་ཆ་མ་རེད་རོ། ད་དུས་ཚོད་ཐོག་ནས་མ་ཆ་མ་འདང་ནས་ཨེ་འདྲ་ཆགས་ཀྱི་འདུག་མ་གཞི་བྱས་ན་ད་ང་རང་ནམ་རྒྱུན་དུ་ཡིན་ན་ཨེ་འདྲ་སྐད་ཆ་ཉན་ཡ་དགའ་པོ་ཡོད།

རྒྱ་ནག་གི་གནད་དོན་ཐོག་དེ་འདྲའི་གཟིགས་ཞིབ་གནང་མཁན་རེད་ཉམས་ཞིབ་གནང་མཁན་ཚོས་ཀྱི་ད་ཅིག་ཉམས་ཞིབ་བྱས་པའི་ནང་ལ་ད་ཏོག་དབྱིབས་རིམས་ནད་འདི་བྱུང་པའི་རྗེས་ལ་ཅིག་ཕྱིའི་གི་རྒྱལ་ཁབ་ད་ལྷག་པར་དུ་ནུབ་ཕྱོགས་རྒྱལ་ཁབ་ཨ་མི་རི་ཀ་གཙོས་པའི་དབྱིན་ཡུལ་རེད་ད་ག་ནང་བཞིན་ཅིག་ཡུ་རོབ་མཐུན་ཚོགས་རེད་དེ་ནས་ཨོ་སི་ཀྲི་ལི་ཡ་ལ་སོགས་པའི་གི་ནང་ལོགས་ཀྱི་ད་ཅིག

གནས་སྟངས་ཡར་རྒྱས་གཏང་དགོས་པ་སོགས་པའི་དགོས་འདུན་མང་པོ་བཏོན་པའི་གི་གནས་ཚུལ་འདི་འདྲ་ཡང་བྱུང་དང་འབྱུང་བཞིན་པ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཅིག་ལྟ། འདས་པའི་ཟླ་བ་འགའ་ཤས་ནང་ལོགས་ལ་ཅིག་ད་རྒྱལ་ཁབ་ནུབ་ཕྱོགས་རྒྱལ་ཁབ་ཁག་གི་གནད་ཡོད་མི་སྣ་ཁག་རྒྱ་ནག་ལ་ཕྱིན་པའི་གི་གནས་ཚུལ་ཁག་ཅིག་དང་ད་ག་ནང་བཞིན་རྒྱ་ནག་མཉམ་དུ་ད་ལྟ་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་གི་འབྲེལ་ལམ་འདི་ཁ་ཕྱོགས་ག་འདྲ་ཅིག་ལ་འགྱུར་གྱི་ཡོད་མེད་ཐད་གླེང་སློང་ཞུ་ཡ་ཡིན་ཨ་ད་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ད་གོང་དུ་བསྟན་འཛིན་བདེ་སྐྱིད་ལགས་བརྗོད་གཞི་ངོ་སྤྲོད་གནང་བ་ནང་བཞིན་བྱས་བྱས་ཨ་མི་རི་ཀའི་འབྲེལ་བ་དང་རྒྱ་ནག་གི་འབྲེལ་བ་གཉིས་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་གཉིས་རེད་ད་ག་ནང་བཞིན་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་གི་འབྲེལ་བ་རེད་དབྱིན་ཡུལ་དང་རྒྱ་ནག་གི་འབྲེལ་བ་རེད་དེ་དེ་བཞིན་གྱི་ད་ཁྱིམ་མཚེས་ཡུལ་གྲུ་ནང་ལོགས་ལ་རྒྱ་གར་གཙོ་བོར་གྱུར་པའི་ད་ད་རྒྱ་ནག་གི་ཁ་ཚུར་རྒྱ་སྐྱེད་རིང་ལུགས་ལག་བསྟར་བྱེད་སའི་ད་མདོར་བསྡུས་པ་ཡིན་ན། རྒྱ་ནག་གཞུང་གིས་ས་ཆ་འཕྲོག་རྒྱག་སྒྲུག་འཛུགས་ཟེར་གྱི་དེ་འདྲའི་སྐྱོན་བརྗོད་བྱས་ཏེ་ངས་འཛམ་བུ་གླིང་རྒྱལ་ཁབ་མང་པོ་གཅིག་གིས་རྒྱ་ནག་ལ་ཡ་ལྟ་ཚུལ་སྣ་ཚོགས་བྱུང་བསྡད་པའི་དུས་ཚོད། རྒྱ་ནག་ལ་ཡ་ད་དུས་ཚོད་འཁྲུག་ཆ་དོད་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་རྒྱ་ནག་ཁོ་རང་ཚོ་ཨ་ལེ། ཕ་གི་དཔལ་འབྱོར་གྱི་གནས་བབ་ཐོག་ནས་ཞུས་པ་ཡིན་ནའི་འདྲ་འདུག་མི་འབོར་གྱི་གནས་སྟངས་ཐོག་ནས་ཡིན་ནའི་འདྲ་འདུག་ལས་འབོར་གྱི་གནས་སྟངས་ཐོག་ནས་ཡིན་ནའི་འདྲ་འདུག་ཡང་དཔལ་འབྱོར་འཁོར་རྒྱུག་གི་ཐོག་ནས་ཡིན་ནའི་དཀའ་ངལ་ཞེ་པོ་ཅིག་འཕྲད་བསྡད་པ་ཕྱི་ལ་ཡར་སྣང་ཚུལ་ལ་ཡང་རྒྱ་ནག་དེ་ཞེ་པོ་ཅིག་གནས་སྟངས་མཁྲེགས་པོ་ཞིག་གང་ཡོད་མདོག་མདོག་རྣམ་པ་ཡིན་ན་ཡང་གང་ལྟར་དཀའ་ངལ་ཅིག་གི་འོག་ལ་ཚུད་བསྡད་པ་འདི་ད་ད་ལྟ Biden སྲིད་གཞུང་གིས Biden སྲིད་གཞུང་ལ་ཡར་འཛིན་པའི་རྗེས་ལ Biden། གྱི་སྲིད་ཇུས་ཐབས་ཇུས་འཛིན་སྟངས་འདི་མནའ་མཐུན་གྱི་རྒྱལ་ཁབ་མཉམ་འབྲེལ་གྱི་ཐོག་ནས་རྒྱ་ནག་ལ་ཡང་གདོང་ལེན་བྱེད་ཀྱི་ཡིན་གསུངས་ཡག་འདི། ག་ལ་གང་འཚམ་ཅིག་ད། ཤུགས་རྐྱེན་ལྡན་པ་ཅིག་བྱུང་བསྡད་ཀྱི་ཡོད་པ་འདི། ང་ཚོ་གནས་ཚུལ་མང་པོ་ཅིག་ནས་ཚོད་དཔག་ཐུབ་ཡག་ཅིག་འདུག་བསམ་གྱི་འདུག་ད་འདས་པའི།

རྒྱ་ནག་ལ་ཕར་ལག་པ་བཏང་ཡག་འདི་གས་འདི་མཉམ་དུ་ལ་ཡག་ཐབས་ཇུས་ནག་པོ་ཅིག་དང་མཁྲེགས་པོ་ཅིག་ཟིམ་གི་ཡོད་པ་དེ་རྒྱ་ནག་གིས་ཡིན་ནའི་རྣམ་འགྱུར་བསྟན་སྟངས་ནས་ང་ཚོ་ཚོད་དཔག་ཐུབ་ཡག་ཅིག་རེད་དཔེར་ན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken ཕར་རྒྱ་ནག་ལ་ཡག་ཕྱི་ཟླ་དྲུག་པའི་ནང་ཕེབས་པ་རེད་སྔ་མོ་བྱས་ན་འདིའི་སྔོན་ལ་ཡག་ད་ལྒང་ཕུག་གི་གནས་ཚུལ་བྱུང་བ་མ་གཏོགས་འདི་སྔོན་ལ་ཡང་བཏང་གནང་ཡག་གི་ཐུགས་ཐག་བཅད་ཚར་ནས་གང་ལྟར་རེ་ཞིག་ཕར་ཕྱི་བཤོལ་གནང་བ་འདི་འདྲ་ཆགས་འགྲོ་གི་ཡོད་རེད་སྐབས་དེ་དུས་ཡིན་ནའི་གྲུབ་འབྲས་འདི་ཡིན་ཟེར་རྡོག་རྡོག་ཞིག་སྟོན་ཡ་མེད་པ་ཞིག་བྱུང་བ་རེད་དེ་ནས་ད་ལྟ་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ཇཱ་ནེད་ཡེ་ལེན་རྒྱ་ནག་ལ་ཕེབས་པ་རེད་སྤྱི་ཟླ་དྲུག་པའི་ནང་ལོགས་ལ་འདི་སྐབས་དེ་ལ་ཡིན་ནའི་དྲུག་པའི་རྗེས་ལ་ཡ་འདི་ཕེབས་པ་རེད་དེའི་རྗེས་ལ་ཡིན་ནའི་གྲུབ་འབྲས་ཁྱེད་དམིགས་བསལ་ག་ཚོད་རེད་ཞིབ་བཤེར་བྱེད་མཁན་དོན་མེད་པ་ཞིག་རྣམ་འགྱུར་མང་པོ་ཞིག་ལས་མངོན་པར་བྱེད་ཐུབ་ཡ་ཡོད་རེད་ད་ཡང་ཕྱི་འབྲེལ་གྱི་ཐོག་ནས

ཆོ་ག་ཕྱག་ལེན་བཟོ་འདྲ་ཅིག་གི་ཐོག་ནས་གནང་བ་མ་གཏོགས་ཞེ་པོ་ཅིག་གི་སེམས་ཉེ་པོ་དང་གཅིག་རྣམ་འགྱུར་ཆབ་སྲིད་ཀྱི་ཐོག་ནས་མོས་པ་ཆེན་པོ་ཡོད་པའི་རྣམ་འགྱུར་འདི་འདྲའི་གང་བསྟན་ཡོད་མ་རེད་བྱེད་དུས་ཙམ་པ་འདི་གས་ཚང་མ་ལ་གང་ལྟར་དོ་སྣང་བྱེད་དགོས་ཡག་གི་གནས་ཚུལ་ཅིག་རེད་ད་ཉེ་བའི་ཆར་ལ་འདི་དཔེར་ན་ཨ་མི་རི་ཀའི་དཔལ་འབྱོར་གྱི་དྲུང་ཆེ་ཇི་ན་རེ་མན་ཌོ་ཕར་ཕེབས་པ་རེད་ཕར་ཕེབས་བྱས་གང་ལྟར་འདི་སྐབས་འདི་ལ་ཡིན་ནའི་ད་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་གནང་གི་འདུག་གང་ལྟར་དེ། ཚོང་གི་ཐོག་ནས་ཡར་རྒྱས་བཏང་ཡག་དང་མ་འོངས་པའི་གི་ད་ཡིན་ནའི་ཚོང་གི་ཐོག་ནས་རེད་བདེ་སྲུང་གི་ཐོག་ནས་རེད་ད་ཕྱི་སྲིད་ཀྱི་ཐོག་ནས་རེད་ག་པ་ནས་གནང་བ་ཡིན་ན་འབྲེལ་བ་གནང་བ་ཡིན་ན་དེ་ལ་ཡང་ག་དུས་ཡིན་ནའི་ཆ་རྐྱེན་ཡོད་རེད་ད་སྔོན་འགྲོའི་ཆ་རྐྱེན་ཡོད་པ་དེ་ལ་ཡང་ག་དུས་ཡིན་ནའི་མོས་མཐུན་མ་ཡོང་ཡག་དང་མ་འཆམ་ཡག་གི་གནས་ཚུལ་མང་པོ་ཡོང་བསྡད་ཡག་འདིའི་ཐོག་ལ་ད་དུང་ཕྱོགས་གཉིས་ཀའི་ངོས་ནས་ཕར་ཚུར་ཚོང་གི་སྒོ་ཁྲལ་སྤར་ཡག་དང་དེའི་ཐོག་ལ། གཅིག་རྒྱ་ནག་གི་དངོས་ཟོག་ཨ་མི་རི་ཀའི་ནང་ལ་ཡང་དོ་དམ་བྱེད་ཡག་དེ་འདྲ་ཡོང་བ་ཡིན་ན་དེ་གས་དེ་ལ་ཡང་ནང་འདྲེན་བྱས་པ་ཡིན་ན་དེ་ལ་ཡང་རིན་གོང་དང་སྒོ་ཁྲལ་དེ་རིན་གོང་སྤར་ཡག་ཨ་ནི་ཡང་རྒྱ་ནག་ནང་ལོགས་ལ་ཡང་ཨ་མི་རི་ཀའི་ད་ཅ་དངོས་དེ་གས་དེ་བེད་སྤྱོད་བྱེད་མ་ཆོག་ཡག་དང་དེ་འདྲས་ཀྱི་གནས་ཚུལ་མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད་ད་གང་ལྟར་ཕྱོགས་གཉིས་ཀྱི་འབྲེལ་བ་དེ་གནད་འགག་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་དེ་འདྲས་ད་ད་ཉེ་བའི་ཆར་ལ་ད་གཙོ་བོ་དེ་ཏོག་དབྱིབས་ནད་ཡམས་ཀྱི་སྐབས་ལ་ཡང་དཀའ་ངལ་ཅིག་བྱུང་ནས་འཛམ་བུ་གླིང་ཚང་མ་གཉིད་སད་པའི་བཟོ་འདྲ་རྒྱ་ནག་དེ་ཡག་པོ་མི་འདུག་ཟེར་གང་ལྟར་མ་བིན་ཞིག་གིས་དྲང་པོ་བྱེད་ཀྱི་མི་འདུག་ཕྱི་གསལ་ནང་གསལ་བྱེད་ཀྱི་མི་འདུག་ཟེར་གནས་ཚུལ་གཞི་རྩ་འདྲ་པོ་དེ་ཐུག་ས་གཅིག་དེ་འདི་འདྲ་བསམ་གྱི་འདུག་དེ་ནས་མ་ད་ཏོག་དབྱིབས་ནད་ཡམས་ཀྱི་རྗེས་ལ་ཡང་སྒོ་ཕྱེ་བའི་དབང་དུ་བཏང་པ་ཡིན་ན་ཡང་རྒྱ་ནག་དེ་གིས་སོ་སོའི་འདོད་པ་མ་གཏོགས་ཅིག་འཛམ་བུ་གླིང་གི་བདེ་སྡུག་སྤྱི་ཡོངས་ཀྱི་བདེ་སྡུག་ལ་ཡང། བསམ་ཤེས་མ་བྱས་པ། གང་ལྟར་རྒྱ་ནག་སོ་སོའི་ཆེ་མཐོང་དེ་གཙོ་འཛིན་བྱེད་པ་མ་གཏོགས་ཅིག་ཨ་ནི་འཛམ་བུ་གླིང་གི་བདེ་དོན་ལ་ཡང་སྣང་མེད་བསྐྱུར་ཆོག་ཅིག་འདུག་ཟེར་ཡག་གི་གནད་དོན་འདི་འདྲ་ཅིག་སྒང་ནས་ད་ལྟ་དཀའ་ངལ་འཕྲད་ཡག་ཆགས་བསྡད་ཀྱི་ཡོད་རེད་བསམ་གི་འདུག། ལགས་རེད་ད་ད་ལྟ་ཅིག་ནུབ་ཕྱོགས་རྒྱལ་ཁབ་ཡར་ཐོན་ཅན་གྱི་རྒྱལ་ཁབ་ཨ་རི་གཙོས་པའི་གྱི་ཡུ་རོབ་ནང་ལོགས་རྒྱལ་ཁབ་མང་པོ་ཅིག་རེད་ད་ག་ནང་བཞིན་ཨོ་སི་ཀྲི་ལི་ཡའི་གྱི་ད་ཅིག་གནད་ཡོད་མི་སྣ། རྒྱལ་ཁབ་ཀྱི་ཆབ་སྲིད་དང་འབྲེལ་བ་ཡོད་པའི་གི་དཔོན་རིགས་ཁག་ཅིག་རྒྱ་ནག་ནང་ལོགས་འདི་འདྲས་ཕེབས་བསྡད་ཡག་དེ་རང་བཞིན་གྱི་རྒྱལ་ཁབ་འདི་ཚོའི་ངོས་ནས་རྒྱ་ནག་མཉམ་དུ་གཞི་རྩའི་གྱི་ད་འབྲེལ་བ་ཅིག་བཞག་ཡ་འདི་གལ་ཆེན་པོ་ཅིག་ངོས་འཛིན་བྱེད་ཀྱི་ཡོད་པ་འདི་མངོན་གསལ་དོད་པོ་ཅིག་ཆགས་འདུག་གོ་དེ་ཡིན་ནའི་ད་དེང་སང་དེ་སྔ་ནང་བཞིན་མིན་པའི་གྱི་འགྱུར་བ་ད་འབྲེལ་བ་བཞག་སྟངས་ལ་ཅིག་བཞག་སྟངས་བཞག་ལུགས་རེད་འདི་ཚོ་ལ། འགྱུར་བ་ཅིག་ཕྱིན་པ་གཅིག། ད་རིམ་པས་ད་ལྟ་ཨ་མི་རི་ཀ་ལ་ནང་ལོགས་ཆ་མཚོན་པ་ཡིན་ན་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་ངོ་སྤྲོད་གནང་བ་ནང་བཞིན་རེད་འདི་ལོ། ད་ལོ་མགོ་འཛུགས་དུས་ནས་བྱས། དེ་ནས་སྤྱི་ཟླ་དྲུག་པ་ནས་མགོ་བཙུགས་བྱས་ད་ལྟ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐི་ནི་བྷིལིང་ཀིན་རེད་ད་ག་ནང་བཞིན་ད་ལྟ་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་དེ་ནས་ད་ཁོ་རང་ཧན་རི་ཀི་སིན་ཇར་ཁོ་རང། རྩ་བའི་གི་ད་བའི་དེན་སྲིད་གཞུང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་མ་རེད་དེ་ཡིན་ནའི་ཨ་མི་རི་ཀའི་ནང་ལོགས་ལ་ད་དེ་སྔ་ཅིག་གནད་ཡོད་མི་སྣའི་གོ་རིམ་ཆབ་སྲིད་གོ་རིམ་མཐོ་པོ་ཡོད་པའི་གི་གང་ཟག་ཅིག་ཆགས་ཡོད་ཁོ་རང་ཡང་རྒྱ་ནག་ལ་ཕེབས་པའི་གི་གནད་དོན་འདིའི་ཐོག་ལ་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་ཅིག་གླེང་སློང་མང་པོ་ཡོང་བསྡད་ཡག་དེ་དེ་ནས་ཉེ་བའི་ཆར་ལ་ད་ད་ཨ་མི་རི་ཀའི་གི་དཔལ་འབྱོར་དྲུང་ཆེ་ཇི་ན་རཱེ་མོན་ཌོ་ཁོ་རང་ཕེབས་པའི་གི་གནད་དོན་ད་རིམ་པས་གི་གཅིག་ཐུས་གཉིས་ཐུས་གི་ཅིག་མི་སྣ་མང་པོ་ཅིག་རྒྱ་ནག་ནང་ལོགས་ལ་ཕེབས་བསྡད་ཡག་དེའི། ཁ་ཕྱོགས་དེ་ལ་འགྱུར་བ་ཅིག་ཕྱིན་པ་ད་རེས་ཁོ་ཚོའི་བཀའ་མོལ་གནང་ཕྱོགས་རེད་གཅིག་གནད་དོན་ངོ་སྤྲོད་བྱེད་ཡག་གི་ནང་དོན་ཚོ་ལ་གཟིགས་པ་ཡིན་ན་ཅིག་མཐོང་བསྡད་ཀྱི་འདུག་ད་དེ་ནས་གནད་འགག་ཡོད་པའི་གི་ད་ནུབ་ཕྱོགས་རྒྱལ་ཁབ་གཅིག་དེ་ད་ད་ལྟ་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ནང་ལོགས་ནས་ཡོད་པའི་གཅིག་དེ་ད་ཡུ་ཀེ་དབྱིན་ཡུལ་དེ་ཆགས་བསྡད་ཀྱི་ཡོད་རེད་ད་ད་ཉེ་བའི་ཆར་ལ་ད་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་དབྱིན་ཡུལ་གྱི་ཕྱི་སྲིད་དྲུང་ཆེ་ཇེམས་ཁལ་བྷ་ལི་ཁོ་རང་དེ་འདྲས་རྒྱ་ནག་ནང་ལོགས་ལ་ད་ཉི་མ་ཁ་ཤས་གོང་ལ་ཕ་གིར་རྒྱ་ནག་ཕེབས་པའི་གི་གནད་དོན་གནས་ཚུལ་མང་པོ་ཅིག་རྣམ་པ་ཚོས་གཟིགས་ཡོད་རེད་ད་ག་ནང་བཞིན་སྐབས་དེ་དུས་ད་རྒྱ་ནག་གི་གནད་ཡོད་མི་སྣ་ད་གལ་ཆེ་ཤོས་ཞི་ཅིན་ཕིན་གྱི་ད་ལག་པ་མ་བསུ་ན་ལག་པ་གཡས་པ། ཡོད་པ་ད་གལ་ཆེ་ཤོས་གཅིག་དེ་ཝང་ཡི་ཁོ་རང་དང་དེ་འདྲའི་ཐུག་འཕྲད་བྱས་བྱས་གང་ལྟར་དབྱིན་ཡུལ་གྱི་ཕྱི་སྲིད་དྲུང་ཆེ་ཁོ་རང་ཕ་གིར་བཀའ་མོལ་གནང་བའི་ནང་ལོགས་ནས་ནང་དོན་ཁག་གཅིག་གསར་འགྱུར་ཕྱི་རྒྱལ་གྱི་གསར་འགྱུར་བརྒྱུད་ལམ་ཁག་གཅིག་ལ་མངོན་གསལ་དོད་པོའི་ཐོག་ནས་ཁོ་རང་གིས་གསུངས་བསྡད་ཡོད་དེ། ད་རྒྱལ་ཁབ་གཉིས་བར་གྱི་འབྲེལ་བ་འདིའི

མི་རིགས་ཚོ་ལ་ཅིག་རང་དབང་དང་འགྲོ་བ་མིའི་ཐོབ་ཐང་མེད་པའི་གི་གནད་དོན་དེ་ཚོ་ཅིག་ཏག་ཏག་བསྡད་གི་མེད་པ་དང་དེ་འདྲའི་གི་གནད་དོན་གྱིས་ད་རྒྱལ་ཁབ་གཉིས་བར་གི་གཞི་རྩའི་གི་འབྲེལ་ལམ་ལ་དོ་ཕོག་ཅིག་བཟོས་སྲིད་གི་རེད་ཟེར་དེ་འདྲའི་ད་སྔོན་བརྡ་བཏང་བ་ནང་བཞིན་ཅིག་ལ་ངོས་འཛིན་བྱས་བསྡད་ཡག་ཅིག་ཆགས་བསྡད་གི་འདུག་གཞི་རྩའི་ད་དབྱིན་ཡུལ་དང་རྒྱ་ནག་བར་ལ་ཅིག་འབྲེལ་བ་འདི་ད་འབྲེལ་བ་རྙིང་པ་ཅིག་ཆགས་བསྡད་གི་ཡོད་རེད་ཡིན་ནའི་འདས་པའི་ད་ལོ་ཤས་ནང་ལོགས་ལ་རྒྱལ་ཁབ་གཉིས་བར་གྱི་འབྲེལ་བ་འདི་ད་ད་ཇེ་ཞན་ཇེ་སྡུག་ལ་ད། སྡུག་གི་ནང་ལོགས་ནས་ཅིག་ད། དམའ་རིམ། འོག་ཅིག་ལ་སླེབས་ཙང། རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་འདི་ད་ཅིག་གང་ལྟར། རྒྱ་ནག་གི། དབྱིན་ཡུལ་གྱི། ད། ནང་ལོགས་རྒྱལ་ཁབ་ནང་ལོགས་ལ་ཅིག་ཚོང་འབྲེལ་གྱི་གནད་དོན་དང་འབྲེལ་བྱས་རྙོག་དྲ་མང་པོ་ཅིག་བྱུང་ཡོད་རེད་ད་ག་ནང་བཞིན། ད། ད་ལྟ། དབྱིན་ཡུལ་ནང་ལོགས་ཀྱི། དབྱིན་ཡུལ་གྱི་ངོས་ནས་ཡིན་ནའི་རྒྱ་ནག་ནང་ལོགས་ལ་ད་ཅིག་ད་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་རེད་ད་ག་ནང་བཞིན་ཅིག་ད་ཧུ་ཝེ་གི་གནད་དོན་འདི་དང་འབྲེལ་བྱས་ཁྲིམས་ཆད་བཀལ་ཡག་ད་གང་ལྟར་ཚོང་དང་འབྲེལ་བ་ཡོད་པའི་གི་རྒྱ་ནག་ནང་ལོགས་ཀྱི་ད་དངོས་ཆས་རིགས་ཅིག། དབྱིན་ཡུལ་ནང་ལོགས་ལ་འཚོང་མི་བཅུག་པའི་དཀའ་ངལ་སོགས་གང་ལྟར་རྒྱལ་ཁབ་གཉིས་ཀྱི་འབྲེལ་བ་འདི་ད་དེ་སྔ་ལོ་ཁ་ཤས་གོང་ལ་བསྡུར་བ་ཡིན་ན་ཧ་ལས་པའི་གི་ད་ད་སྡུག་ཏུ་ཕྱིན་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཡིན་ནའི་རྒྱ་ནག་གི་ངོས་ནས་ད་ད་ད་དབྱིན་ཡུལ་མཉམ་དུ་འབྲེལ་བ་འདི་དེ་སྔ་ལས་ཅིག་ཡག་ག་ཡོང་ཡས་གི་རེ་བ་ཆེན་པོ་ཅིག་བྱེད་སྡོད་ཀྱི་ཡོད་པ་འདི་ད་ད་ད་རྒྱ་ནག་གི་ཕྱི་སྲིད། ལས་ཁུངས་ནང་གི་མགྲིན་ཚབ་པ་ཝང་ཝེན་པིན་གྱིས་སྐབས་དེ་དུས་ད་ལྟ Cleverly ཁོ་རང་ཕ་གིར་ཅིག་ད་རྒྱ་ནག་ནང་ལོགས་ལ་དེ་འདྲའི་འཚམས་གཟིགས་བྱས་པའི་རྗེས་ལ་ཁོ་རང་གིས་གསུངས་ཡོད་དེ་ཡིན་ནའི་གལ་སྲིད་དེའི་མཉམ་དུ་ཁོ་རང་གིས་ད་ཝང་ཝེན་པིན་ད་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཆགས་བསྡད་ཀྱི་ཡོད་རེད་ཁོ་རང་གིས་སྐབས་དེ་དུས་དེའི་ཚིག་དེའི་མཉམ་དུ་ཚིག་རྗེས་མ་དེ་ག་རེ་གསུངས་ཞུས་པ་ཡིན་ན་ད་གནད་དོན་མང་པོ་ཅིག་དབྱིན་ཡུལ་མཉམ་དུ་འབྲེལ་བ་བཟང་ཕྱོགས་དང་ཁ་ཕྱོགས་ཡག་ག་ཅིག་ལ་བསྒྱུར་ཡས་ཀྱི་ང་ཚོའི་ངོས་ནས་ད་རེ་བ་དང་འདོད་པ་ཡོད་ཡིན་ནའི་བོད། ཤིན་ཅང་ད་ག་ནང་བཞིན། ཧོང་ཀོང་གི་གནད་དོན་ཐད་ལ་ཐེ་བྱུས་བྱས་པ་ཡིན་ན་ཏག་ཏག་འགྲིག་མེད་པ་དང་གནད་དོན་འདི་ཚོའི་རིགས་དེ་རྒྱ་ནག་གི་རྒྱལ་ནང་གི་ཅིག་གནས་ཚུལ་ཡིན་སྟབས་ད་རྒྱལ་ཁབ་ད་དབྱིན་ཡུལ་གཙོས་པའི་གི་སུ་འདྲ་ཅིག་ཡིན་ནའི་ད་རྒྱ་ནག་ལ་ཐེ་བྱུས་རྒྱ་ནག་གི་ནང་གི་གནད་དོན་སོགས་ལ་ཅིག་ཐེ་ཇུས་བྱས་པ་ཡིན་ན་འགྲིག་གི་མ་རེད་ཞེས་ད་དེའི་ཁ་གསལ་དོད་པོའི་ཐོག་ནས་གསུངས་འདུག་ཨ། ལགས་རེད་ད་ད་ད་དེ། ད་ད James Cleverly ཡུ་ཨ་རི་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་བ་རྒྱ་ནག་ཕེབས་ཡ་དེ་ད་ཉིས་སྟོང་བཅོ་བརྒྱད་ཀྱི་རྗེས་ལ་ཡ་དཔོན་རིགས་མཐོ་གྲས་ཕེབས་པ་ཐེངས་དང་པོ་ཆགས་འགྲོ་གི་ཡོད་རེད་བྱེད་དུས་འདི་ཏན་ཏན་ད་འཛམ་བུ་གླིང་གི་ནང་ལོགས་ནས་གནད་འགག་ཅིག་བྱས་དོ་སྣང་བྱེད་ཡ་གཅིག་རེད་གཉིས་ནས་དབྱིན་ཡུལ་དེ་ད་ད་ཡུ་རོབ་མཐུན་ཚོགས་ནང་ནས་ཐོན་ཚར་བའི་རྗེས་ལ་ད་དབྱིན་ཇིའི་གཞུང་འདི་ཡང་ཕྱི་སྲིད་ཀྱི་ཐོག་ནས་འབྲེལ་བ་ཅིག་ཁག་ཁག་ཅིག་བཞག་དགོས་ཀྱི་ཡོད་དུས་འདི་ཡང་གནད་འགག་ཅིག་རྩིས་འགྲོ་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད། དབྱིན་ཡུལ་འདི་འཛམ་བུ་གླིང་ནང་ལ་སྟོབས་ཆེན་རྒྱལ་ཁབ་ཅིག་ཆགས་འགྲོ་གི་ཡོད་པ་འདྲ་གཅིག་འདི་རེད། ད་འདི་ནས་ད་ལྟ་དེ་ལ་ཡ་ང་ཚོ་དོ་སྣང་བྱེད་དགོས་ཡ་ཅིག་ག་རེ་འདུག་ཞུས་ན། James Cleverly རྒྱ་ནག་ལ་ཕར་ཕེབས་པའི་སྐབས་དེ་ལ་ཉིན་མ་ད་ག་ཡིན་ས་རེད་ཉིན་མ་གཅིག་གཉིས་ཤིག་གི་ནང་ལོགས་ལ་ཡ། དབྱིན་ཇིའི་གྲོས་ཚོགས་ཀྱི་རྙིང་ཞེན་ཆབ་སྲིད་ཚོགས་པའི་འཐུས་མི་ཡིས་འགོ་ཁྲིད་པའི་ད་རྙིང་ཞེན་ཆབ་སྲིད་ཚོགས་པ་ཞུ་དུས་ཙམ་པ་ད་ལྟ་གཞུང་འཛིན་དེ་འགོ་ཁྲིད་མཁན་དཔེར་ན་རི་ཤི་སུ་ནག་ཁོ་རང་ཡང་དེ་ཆགས་འགྲོ་གི་ཡོད་རེད་དེ་ནས་ཇེམ་སི་ཀླེ་བྷི་ལི་ཁོ་རང་ཆགས་བཞག་དཔེར་ན་རྙིང་ཞེན་ཚོགས་པ་ཆགས་འགྲོ་གི་ཡོད་རེད། དེ་ནས་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་རྙིང་ཞེན་ཚོགས་པའི་གི་འཐུས་མི་ཡིན་པ་ཨ་ནི་ཨ་ད་ཨ་ལི་ཤེ་ཁཱན་ས་ཁོ་རང་གི་སྣེ་ཁྲིད་འོག་ལ་ཡང་གང་ལྟར་སྙན་ཐོ་ཞིག་བཏོན་ཡོད་རེད་སྙན་ཐོའི་ཤོག་གྲངས་བརྒྱ་མན་ཙམ་ཞིག་བརྒྱད་ཅུ་གྱ་གྲངས་ཞིག་ཡིན་བསམ་སོང། དེ་འདྲ་ཞིག་བཏོན་བྱས་གང་ལྟར་འདི་ནང་ལ་ག་རེ་ཟེར་ཡོད་རེད་ཟེར་ན། རྒྱ་ནག་འདི་དགྲ་བོ་གཏེ་བོ་གཏེ་བོ་ཅིག་དང་ཉེན་ཁ་ཆེ་ཤོས་ཀྱི་ད་དགྲ་བོ་ཅིག་ཡ་ངོས་འཛིན་བྱེད་དགོས་ཡ་ཅིག་དང། ཐེ་ཝན་འདི་རང་བཙན་གྱི་འོས་ཆོས་ལྡན་པའི་རྒྱལ་ཁབ་ཅིག་ད་རྒྱ་ནག་གི་སྙིང་ལ་ཡང་ན་ཟུག་བཏང་ཡ་གི། དོན་གནད་དོན་གནད་གཉིས་འདི་ནང་ལ་ཡ་བཤད་ཡོད་རེད་ད་འདི་ག་རེ་སྟོན་གི་རེད་ཟེར་དུས་ཙམ་པ། དབྱིན་ཇིའི་གཞུང་གིས་རྒྱ་ནག་མཉམ་དུ་ཕྱི་འབྲེལ་གྱི་སྲིད་ཇུས་ཆེད་དུ་ཕྱི་འབྲེལ་གྱི་སྲིད་ཇུས་སྤེལ་ཡ་ཆེད་དུ་ཇེམ་སི་ཀླེ་ཝི་ལི་རྒྱ་ནག་ནང་ལོགས་པེ་ཅིན་ནང་ལོགས་ལ་ཡ་ཕེབས་ཡོད་རེད་དེ་ཡིན་ནའི་གཞུང་གི་ལངས་ཕྱོགས་ཀྱི་འབྲེལ་བའི་ཐོག་ལ་ཡང་གྲོས་ཚོགས་ཀྱི་ཡིག་ཆ་འདི་འདྲ་ཞིག་བཏོན་ཡོང་དུས་འདི་གི་རྣམ་འགྱུར་ག་རེ་བསྟན་གྱི་རེད་འདི་གོ་བ་ག་རེ་ལེན་དགོས་རེད་ཟེར་བ་ཞིག་དང་ཅིག་བསམ་བློ་མང་པོ་གཏང་དགོས་ཡ་ཅིག་མི་ཕར་ཕྱོགས་དེ་ལ་ཡིན་ན་འདི་ང་ལ་ག་རེ་བཤད་ཀྱི་ཡོད་རེད་ཟེར་བ་བཟོ་འདྲ་ཅིག་དེ་འདྲའི་གི་ཚོར་བ་བསྐྲུན་དགོས་ཡ་གི་གནས་བབ་ཅིག་ཆགས་ཡོད་རེད་འདི་ཏན་ཏན་དོ་སྣང་བྱེད་ཡ་གི་གནས་ཚུལ་གལ་ཆེན་པོ་ཅིག་དང་གནད་དོན་དབྱེ་ཞིབ་པ་ཚོ་མང་པོ་ཅིག་གིས་འདི་ག་རེ་ཡིན་ན་ཟེར་ཡ་གི་དོན་དག་ཅིག་ཆགས་པ་རེད་ད་དེ་ནས་ད་ལྟ། དབྱིན་ཇི། ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་བ་འདི་ད་འཛམ་བུ་གླིང་གི་རྒྱ་ནག་མཉམ་དུ་འབྲེལ་བ་བྱེད་སྟངས་ཀྱི་ཁ་ཕྱོགས་བསྒྱུར་ཡ་གི་ད་ཁ་བསྒྱུར་མཁན་བཟོ་འདྲ་ཅིག་ཆགས་འགྲོ་གི་ཡོད་དུས་དཔེར་ན་ད་ལྟ་ཨ་མི་རི་ཀའི་འབྲེལ་བ་ནང་ལོགས་ལ་ཆ་རྐྱེན་མང་པོ་ཞིག་འདོན་གྱི་ཡོད་པ་དེ་མངོན་གསལ་རེད་ད་འདིའི་རྣམ་འགྱུར་འདི་ག་ནས་མཚོན་གྱི་རེད་ཟེར་ན་ཨ་སི་ཡན་གྱི་ད་ལྟ་ཚོགས་འདུ་གཅིག་ད་ལྟ་གར་སོང་ལ་བ་ཀའི་འཚོགས་བཞིན་པའི་དུས་སྐབས་འདི་ལ་ཡང་རྒྱ་ནག་གི་ད་ལྟ་ཕྱི་སྲིད། རྒྱ་ནག་གི་སྲིད་བློན་གཞོན་པ་ལི་ཆང་གིས་ཕྱི་ཚེས་དྲུག་ཉིན་མ་དེར་ག་རེ་བཤད་བཞག་ཟེར་དུས་ཙམ་པ། ཨ་མི་རི་ཀའི་ངོས་ནས་རྒྱ་ནག་མཉམ་དུ་ཕྱི་འབྲེལ་གྱི་སྲིད་བྱུས་ག་འདྲ་ཞིག་བྱས་པ་ཡིན་ན་ཡང་དེ་ནང་ལོགས་ལ་བོད་དོན་ནི་གཟབ་གཟབ་བྱེད་དགོས་འདུག། ད་ག་ནང་བཞིན་ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་ཁབ་ཉི་ཧོང་དང་སའུ་ཏི་ཀོ་རི་ཡ་ལྷོ་ཀོ་རི་ཡ་དང། འདི་གས་ཚང་མ་ལོག་ད་ཁོ་རང་བཞིན་གྱིས་དེ་འབྲེལ་བ་ཅིག་ཆགས་འགྲོ་གི་ཡོད་རེད་པ་བྱེད་དུས་ཙམ་པ་ཨ་ནི་ད་ཅིག་གྲང་དམག་ལྟ་བུའི་གི་འཁྲུག་རྩོད་དེ་འདྲ་མ་ཡིན་པ་ཨ་ནི་ད་རྒྱ་གར་དང་ཞི་བདེ་རྒྱ་མཚོའི་གི་མངའ་ཁུལ་ན་ཡོད་པའི་རྒྱལ་ཁབ་འདི་གས་འདི་གིས་ཡང་རྒྱ་ནག་ལ་ཡང་ད་དོ་སྣང་བྱེད་ཡག་ཅིག་དང་རྒྱ་ནག་ལ་ཡང་ད་ཁ་གཏད་གདོང་ལེན་བྱེད་ཡག་གི་དུས་ཚོད་ཞིག་ཆགས་འགྲོ་གི་ཡོད་རེད་པ་དཔེར་ན་ཉི་ཧོང་དང་ལྷོ་ཀོ་རི་ཡ་དང་ཨོ་སི་ཀྲེ་ལི་ཡ་དང་རྒྱ་གར་ལ་སོགས་པ་འདི་གས་འདི་གནད་འགག་ཞེ་པོ་ཅིག་ཡོད་རེད་པ་འདི་ག་ནང་ཉེ་ལམ་རང་རྒྱ་གར་ནང་ལོགས་ལ་དཔེར་ན་རྒྱ་གར་གྱི་ད་ལྟ་ཨ་རུ་ན་ཅལ་གྱི་མངའ་ཁུལ་གྱི་ས་ཚིགས་ཁག་ཅིག་ད་ལྟ་ལྷོ། བོད་ཀྱི་ལྷོ་ཕྱོགས་ས་ཁུལ་ཟེར་བྱས་གང་ལྟར་འདི་ནང་ལོགས་བཅུག་བྱས་རྒྱ་ནག་གཞུང་གི་མངའ་ཁོངས་ལ་ཡིན་རྒྱ་ནག་རྒྱ་མིའི་འོག་ལ་ཡིན་ཟེར་བྱས་བཤད་ཡོད་རེད་དེ་ནས་ཨག་སེ་ཅིན་གྱི་འདི་ས་ཆ་འདི་གས་ཚང་མ་ལོ་རྒྱ་ནག་གི་ས་བཀྲ་གསར་པ་ཞིག་བསྟན་བྱས་འདི་ནང་ཡོད་ཅེས་བཤད་ཡོད་རེད་བྱེད་དུས་ཙམ་པ། དེ་འདྲའི་གི་གནད་དོན་ཅིག་འགྲོ་བཞིན་པའི་སྐབས་ཅིག་ལ་ཨ་ནི། ད་ལྟ་ག་རེ་ཟེར་དགོས་རེད་འཛམ་བུ་གླིང་གིས་རྒྱ་ནག་ལ་ཡ་རྡུང་རྡེག་བཏང་བ་ཟེར་དགོས་རེད་པས་ད་ཅིག་གང་ལྟར་འགོག་སྲུང་བྱས་པ་ཟེར་དགོས་རེད་གང་ལྟར་རྒྱ་ནག་དེ་གྲོགས་མེད་ཁེར་རྐྱང་བཟོ་འདྲ་ཅིག་ལ་ཡ་བཞག་གི་ཡོད་པའི་སྣང་བ་ཅིག་ཤར་བསྡད་ཀྱི་ཡོད་རེད་ད་ད་ལྟ།

ཐབས་ཇུས་དང་འབྲེལ་བའི་ཐོག་ལ་བཀའ་མོལ་གནང་གི་རེད་གསུངས་འདུག་ཨ་དེ་བཀའ་མོལ་གནང་ཡག་དེ་གཙོ་བོ་གཙོ་བོ་གང་ལྟར་རྒྱ་ནག་ལ་ཡར་གདོང་ལེན་བྱེད་ཡག་དང་རྒྱ་ནག་ལ་ཡར་ད་ཅིག་དཀའ་ངལ་ཡོད་པ་དེ་གས་དེ་ཕར་སེལ་ཐབས་གནང་ཡག་གི་ཐབས་ཤེས་ཡིན་པ་ཅིག་ངོས་འཛིན་བྱས་བསྡད་ཀྱི་འདུག་ད་ལྟ་ཨོས་ཏྲེ་ལི་ཡ་སྤྱིར་བཏང་ནས་ཨོས་ཏྲེ་ལི་ཡའི་གཞུང་གི་གཞུང་གི་ལྟ་བ་དང་ལངས་ཕྱོགས་དེ་དམངས་གཙོའི་གི་ཐོག་ནས་དམངས་གཙོ་ཚད་མཐོ་པོ་ཡོད་པ་ཞིག་དང་ད་ཉེ་བའི་དུས་རབས་ནང་ལོགས་ལ། ཨོ་སི་ཀྲི་ལི་ཡས་རྒྱ་ནག་ལ་ཡང་གདོང་ལེན་བྱེད་ཡག་དེ་ཤུགས་ཆེ་རུ་ཕྱིན་བསྡད་ཡོད་རེད། ཨ་ནི་དེ་ནས་ད་ལྟ་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་བློན་ཆེན་ཕེ་ནི་ཝོང་གིས་དཔེར་ན་ཁ་སེང་གྲོས་ཚོགས་ནང་ལོགས་བཀའ་མོལ་གནང་བའི་སྐབས་ཤིག་ལ་ཡ་ད་བོད་དང་ཤིན་ཅང་གི་གནད་དོན་ཐོག་ལ་ཡང་ཤུགས་ཆེན་པོ་གསུངས་འདུག་ལྷག་པར་དུ་བོད་ཀྱི་གནད་དོན་ཐོག་ལ་ཡིན་ན་ཨོ་སི་ཀྲི་ལི་ཡའི་ངོས་ནས་ཨ་ནི་རྒྱ་ནག་གི་དཔོན་རིགས་རིམ་པ་ག་བ་ལ་ཡང་བཀའ་མོལ་གནང་ཡག་བྱུང་པ་ཡིན་ན་དེའི་སྐོར་དུ་བཀའ་མོལ་གནང་གི་ཡོད་ཟེར་བྱས་ཁོ་རང་གིས་དེ་འདྲ་གསུངས་འདུག་དེ་ག་རེ་ཟེར་དགོས་རེད་ཆབ་སྲིད་ཀྱི་ཕྱི་འབྲེལ་སྲིད་ཇུས་ཀྱི་ཐོག་ལ་ཡང་ཐབས་ཇུས་ཀྱི་གནད་འགག་ལྡན་པའི་གྲོས་གཞི་ཞིག་ལ་ཡང་བཞག་པ་འདི་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་བསམ་གྱི་འདུག་ད་དེ་གས་ཚང་མ་ལོག་གང་ལྟར། དམངས་གཙོའི་ཡར་ལྡན་གྱི་རྒྱལ་ཁབ་ཚོས་ཀྱིས་རྒྱ་ནག་ལ་ཡང་གདོང་ལེན་བྱས་པ་འདི་གས་དེ། ཁ་ཙམ་ཚིག་ཙམ་གྱི་སྐྱོན་བརྗོད་བྱས་པ་མ་ཡིན་པར་ཐབས་ཇུས་ཀྱི་ཐོག་ནས་གདོང་ལེན་བྱེད་ཀྱི་ཡོད་པ་ཅིག་འདི་ནས་མཚོན་ཐུབ་ཀྱི་རེད་བསམ་གྱི་འདུག་ལགས། ལགས་རེད་ད་ད་ལྟ་ཨ་བཀྲ་ཤིས་ལགས་ཀྱིས་ཨ་མི་རི་ཀ་དང་ད་ག་ནས་ཤིང་གཅིག།

སྤྱི་ལོ་ཉིས་སྟོང་བཅོ་ལྔ་ལོར་སྐབས་དེ་དུས་ཀྱི་དབྱིན་ཡུལ་གྱི་སྲིད་བློན་སྐུ་ཞབས David Cameron ཁོ་རང་ཡིན་པའི་སྐབས་སུ། ཁོ་རང་གིས་སྐབས་དེ་དུས་གནད་འགག་ཅིག་དེ་ད་ལྟའི་སྐབས་དེ་དུས་ཉིས་སྟོང་བཅོ་ལྔ་ལོ་ལ་དབྱིན་ཡུལ་དང་རྒྱ་ནག་གི་འབྲེལ་བ་འདི་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Golden Era། དུས་ཚོད་མ་ཟེར་ན་ཅིག་ད་དུས་ཚོད་ཡག་ཤོས་ཅིག་ཡིན་པ་དང་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་འདི་ད་བཟང་ཕྱོགས་ཀྱི་ཁ་ཕྱོགས་ལ་བསྒྱུར་བྱས་ཧ་ལས་པའི་འབྲེལ་བ་ཡག་པོ་ཅིག་ཡོད་པ་ཅིག་སྐབས་དེ་དུས་ད་སྲིད་བློན་གྱི David Cameron གྱིས་གསུངས་ཡོད་རེད་ཡིན་ནའི་སྐབས་དེ་ནས་ཕྱིན་ནས་ད་ད་ལྟ་ལོ་ཧ་ལམ་ལོ་བརྒྱད་ཕྱིན་པའི་རྗེས་ལ་ཧ་ལས་པའི་འགྱུར་བ་ཆེན་པོ་ཅིག་ཕྱིན་ཚར་བ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ལ་ཆ་མཚོན་པ་ཡིན་ན་སྐབས་དེ་དུས་ད Boris Johnson ཁོ་རང་དབྱིན་ཡུལ་གྱི་སྲིད་བློན་ཆགས་པ་རེད། ཁོ་རང་ཡིན་ནའི་དང་པོ། ཅིག། སྲིད་བློན་ཆགས་ཚར་བའི་སྐབས་སུ། རྒྱ་ནག་ལ་ད་དབྱིན་སྐད་ཐོག་ནས Pro China། རྒྱ་ནག་ལ་ད་རྒྱབ་སྐྱོར་གྱི་རྣམ་འགྱུར་སྟོན་མཁན་དང། རྒྱ་ནག་མཉམ་དུ་འབྲེལ་བ་ཡག་པོ་དགོས་ཀྱི་རེད་ཞེས་གང་ལྟར། ད། རྒྱ་ནག་ལ་རྣམ་འགྱུར་ཡག་ག་སྟོན་མཁན་གྱི་གང་ཟག་ཅིག་ཆགས་བསྡད་ཡོད་རེད། ཡིན་ནའི། ཉི། ལོ། ད་ཉི་མ། ལོ་འགའ་ཞིག་ནང་ལོགས་ལ་ཁོ་རང་གི་ཁ་ཕྱོགས་དེ་ཡང་འགྱུར་བ་ཆེན་པོ་ཕྱིན་པ། དེའི། ཆགས་པ་འདིའི་དངོས་སུ་འབྲས་བུ་ཆགས་པ་རེད་ལྷག་པར་དུ། སྐབས་དེ་དུས་རྒྱ་ནག་གཞུང་གིས་ཧོང་ཀོང་ནང་ལོགས་ལ་ཅིག National Security Law། ད་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཁྲིམས་གཞི། འདི་ལག་བསྟར་དང་གཏན་འབེབས་གཏན་འབེབས་བྱས་བྱས་ལག་བསྟར་བྱེད་ཡས་འགོ་ཚུགས་པའི་རྗེས་ལ Boris Johnson ཁོ་རང་གི་གང་ཟག་གིས་ད་རྒྱ་ནག་གཞུང་གི་ལྟ་ཕྱོགས་ལ་ཡ་འགྱུར་བ་ཆེན་པོ་ཅིག་ཕྱིན་བྱས། སྐབས་དེ་དུས་ཅིག་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་ད་རྒྱལ་ཁབ་མང་པོའི་གི་དབུ་ཁྲིད་ནང་ལོགས་ནས་ཅིག་ཅིག་ཁོ་རང་ཆགས་བསྡད་ཀྱི་ཡོད་རེད། དེ་ནས་སྐབས་དེ་དུས། རྒྱ་ནག Boris Johnson གྱིས་རྒྱ་ནག་ལ་སྐྱོན་བརྗོད་བྱས་པ་ཙམ་མ་ཡིན་པར་སྐབས་དེ་དུས་ཧོང་ཀོང་གི་མི་སེར་མང་པོ་ཅིག་ལ་དབྱིན་ཡུལ་ནང་ལོགས་ལ་ཅིག་ཐོངས་མཆན་ལག་འཁྱེར་མགྱོགས་པོ་སྤྲད་ཡས་ཀྱི་གོ་སྐབས་དེ་འདྲ་བསྐྲུན་བྱས་གང་ལྟར་རྒྱ་ནག་གཞུང་གིས་སྐབས་དེ་དུས Boris Johnson གྱི་གཞུང་འཛིན་ལ་སྐྱོན་བརྗོད་ཧ་ལས་པའི་ཤུགས་ཆེན་པོ་བྱེད་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་ཨ་ནི་སྐབས་དེ་དུས་རྒྱ་ནག་ནས་བཟོས་པའི་གི་འཕྲུལ་ཆས་ཀྱི་རིགས་ལ་ཅིག་དཀའ་རྙོག་དང་རྙོག་དྲ་ཡོད་པའི་གི་ད་གནས་ཚུལ་མང་པོ་ཅིག་འཛམ་བུ་གླིང་ཆ་ཚང་ལ་འགྲོ་སྡོད་དུས་དབྱིན་ཡུལ་གྱིས་སྐབས་དེ་དུས་ད་ཧུ་ཝེ་རྒྱ་དབྱིན་ཡུལ་ནང་ལོགས་ལ་ཧུ་ཝེ་ད་རྒྱ་ནག་གི་ཧུ་ཝེ་ཚོང་ལས་ཁང་གིས་བཙོངས་པའི་གི་ཚོང་ལས་སྡེ་ཁག་རེད་ད་ག་ནང་བཞིན་དངོས་ཟོག་ཆ་ཚང་ཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་བར་དུ་ཚང་མ་མེད་པ་བཟོ་ཡས་ཀྱི་སྐབས་དེ་དུས་ད་ཐག་གཅོད་བྱེད། བྱས་པ་རེད། ད་སྐབས་དེ་དུས་རྒྱ་ནག་གཞུང་གིས་ཡང་དབྱིན་ཡུལ་ལ་ཡ་ལན་སློག་བྱས། ད་ད་ལྟ་བྱས་པའི་གི་གནད་དོན་འདི་ལ་རྒྱ་ནག་གཞུང་གིས་ཡ་ལན་ཅིག་སློག་གི་ཡིན་ཞེས་སྐབས་དེ་དུས་གསུངས་ཡོད། དེ་ནས་རིམ་པས་ད་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་བརྩིས་པ་ཡིན་ན་ལོ་གཅིག་གཉིས་གསུམ་ནང་ལོགས་ལ་རྒྱལ་ཁབ་གཉིས་བར་ལ་ཕར་དོགས་ཚུར་དོགས་ད་ཕར་གཅིག་བཤད་ཚུར་གཅིག་བཤད་ཕར་ཁྲིམས་ཆད་བཀལ་ཚུར་དཀའ་ངལ་སྤྲད་ད་འདི་འདྲའི་གི་རྙོག་དྲ་རིམ་པ་ཅིག་བྱུང་ཡོད་རེད་ཡིན་ནའི་ད་ད་ག་ནང་བཞིན་ཅིག་འདས་པའི་ལོ་ཤས་ནང་ལོགས་ལ་ཡང། ད་རྒྱ་ནག་གཞུང་གི་ངོས་ནས་ད་གཞི་རྩའི་གི་རྒྱ་ནག་གཞུང་གིས་ཨ་མི་རི་ཀ་གཙོས་པའི་གི་རྒྱལ་ཁབ་ཁག་ཅིག་ནང་ལོགས་ལ་ཅིག་རྒྱལ་ཁབ་སོ་སོའི་གི་འོས་བསྡུ་ནང་ལོགས་ལ་ཐེ་ཇུས་བྱེད་ཡ་འགོ་བཙུགས་ཡིན་པའི་གི་གནས་ཚུལ་མང་པོ་ཅིག་ད་ཐོན་བསྡད་ཀྱི་ཡོད་རེད། འདས་པའི་ལོ་ནང་ལོགས་ལ་ཅིག་དབྱིན་ཡུལ་ནང་ལོགས་ལའང་ད་འོས་བསྡུ་དང་འབྲེལ་བ་ཡོད་པའི་གི་གནད་དོན་ཁག་ཅིག་ལ་རྒྱ་ནག་གཞུང་གིས་ད་ཐེ་ཇུས་དང་ཤུགས་རྐྱེན་སྤྲད་ཀྱི་ཡོད་པའི་གི་གནས་ཚུལ། འདི་འདྲས་ཡང་བྱུང་ཡོད་རེད་ད་གང་ལྟར་རྒྱ་ནག་དང་དབྱིན་ཡུལ་གྱི་འབྲེལ་བ་འདི་གཅིག་དཔེར་མཚོན་ན་གཅིག་ཆབ་སྲིད་ནས་བལྟས་པ་ཡིན་ན་གཅིག་གང་ལྟར་འདས་པའི་ལོ་ཟླ་འགའི་ནང་ལོགས་ལ་ཧ་ལས་པའི་ཀྱི་གནས་ཚད་སྐྱོ་པོ་གཅིག་ལ་སླེབས་ཡོད་པ་དང་གཞི་རྩའི་གྱི་གནད་དོན་མྱུལ་ཞིབ་པ་ཚོས་ཀྱི་དབྱིན་ཡུལ་གྱི་ལྷག་པར་དུ་ཕྱི་ཕྱི་འབྲེལ་གྱི་སྲིད་བྱུས་འདི་ཚོ་ཅིག་ཨ་མི་རི་ཀ་ལ་དཔེ་བཤུ་གི་ཡོད་རེད་ཟེར་བྱས་དེ་འདྲའི་གི་ལབ་སྲོལ་ཅིག་ཡོད་རེད་ཡིན་ནས་ད་ད་ལྟའི་ཆ་ལ་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀའི་ད་ས་ཆ་གཅིག་ལ་སླེབས་བསྡད་པ་ཅིག་ཆགས་བསྡད་ཀྱི་འདུག་ཁ་མིག་ལྷག་པར་དུ་རྒྱ་ནག་མཉམ་དུ་འབྲེལ་བ་བྱེད་སྟངས་བྱེད་ལུགས་བརྗོད་ར་ཕྱོགས་གཅིག་ནས་རྒྱ་ནག་འདི་ད་ཁྲོམ་ར་ཧ་ལས་པའི་གི་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་མི་རི་ཀ་དང་ད་དབྱིན་ཡུལ་གཙོས་པའི་རྒྱལ་ཁབ་མང་པོ་ཅིག་གི་སོ་སོའི་ཚོང་ལས། དང་འབྲེལ་བ་ཡོད་པའི་ཀྱི། དེའི་ཀྱི་ཁ་ཕྱོགས་ནས་གཟིགས་པ་ཡིན་ན་རྒྱལ་ཁབ་གཉིས་ཀྱི་རྒྱ་ནག་མཉམ་དུ་འབྲེལ་བ་ཧ་ལས་པའི་ཀྱི་ཡག་པོ་ཅིག་བཞག་དགོས་གི་དགོས་ཡ་རང་བཞིན་ཅིག་ཆགས་བསྡད་ཀྱི་ཡོད་རེད། ཕྱོགས་གཞན་གཅིག་ནས། རྒྱལ་ཁབ་ཨ་རི་དང་ད་དབྱིན་ཡུལ་དེ་ཚོ་གཅིག་དམངས་གཙོའི་རིང་ལུགས་ཀྱི་ལྟ་བ་འཛིན་མཁན་གྱི་མཐུན་ཕྱོགས་གཅིག་པའི་རྒྱལ་ཁབ་ཆགས་བསྡད་ཀྱི་ཡོད་རེད་ཕྱོགས་གཞན་གཅིག་ལ་རྒྱ་ནག་དེ་ད་ད་མི་གཅིག་དབང་བསྒྱུར་རེད་དེ་ག་ནང་བཞིན་གཅིག་དྲག། ད་གཅིག་དྲག་པོའི་རིང་ལུགས། ཀྱི་རྒྱལ་ཁབ་ཅིག་ཆགས་ཡོང་དུས། དེ་འདྲའི་རྒྱལ་ཁབ་ཀྱི་སོ་སོའི་ད་ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་ལ་རྒྱལ་ཁབ་ཀྱི་བདེ་འཇགས་ལ་དཀའ་ངལ་ཅིག་འཕྲད་ཡོང་དུས་འདིའི་ཐོག་ལ་ཡང་འབྲེལ་བ་མི་འདྲ་བ་ཅིག་བཞག་དགོས་ཡོང་དུས་གང་ལྟར། ད་གནད་དོན་མྱུལ་ཞིབ་པ་ཚོས་གསུང་ཡ་བྱས་པ་ཡིན་ན། གཅིག་དམག་ཆེན་གཉིས་པའི་གྱི་རྗེས་ལ་དེ་འདྲའི་གྱི་ད་རྒྱལ་ཁབ་མཉམ་དུ་འབྲེལ་བ་བཞག་ཡ་དཀའ་ངལ་ཆེན་པོ་ཅིག་འཕྲད་བ་འདི་ཧ་ལམ་ཐེངས་མ་དང་པོ་ཅིག་ཆགས་བསྡད་ཀྱི་ཡོད་པ་ཅིག་ངོས་འཛིན་བྱས་འདུག། ལགས་རེད། ད་ད་ལྟ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་ཁ་ཕྱོགས་དེ་ག་པར་འགྲོ་གི་འདུག་དེའི་ཐོག་ནས་མ་འོངས་པར་རྒྱ་ནག་ལ་ཡང་གདོང་ལེན་བྱེད་དགོས་ཡ་གི་གནད་དོན་ག་རེ་ཐུག་གི་རེད་ཟེར་ཡ་དེ་འཛམ་བུ་གླིང་ཚང་མས་ཀྱི་ད་དོ་སྣང་བྱེད་ཡ་ད་ཁས་ལེན་ཡ་བྱེད་རེད་ད་ད་ལྷོ་ཤར་ཨེ་ཤི་ཡའི་མཉམ་འབྲེལ་མཐུན་ཚོགས་ཀྱི་ཚོགས་འདུ་ཨང་ད ASEAN ཟེར་ཡ་ཚོགས་འདུ་དེའི་ཐོག་ལ་ཡིན་ནས་རྒྱ་ནག་དང་ཨ་མི་རི་ཀའི་གི་འབྲེལ་བ་ཐོག་ལ་ཡང་ཞེ་པོ་ཅིག་དོ་སྣང་བྱེད་ཡ་ཞིག་ཆགས་ཡོད་པ་རེད་ད་དེ་ག་ནང་བཞིན་ད་ལྟ G20 འཛམ་གླིང་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་འདུ་དེ

གཟིགས་ཞིབ་གནང་བཞིན་ཡོད་པ་རེད་འདུག་ཉེ་ལམ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཁག་ཅིག་གི་ནང་རྒྱལ་དོན་འཚམས་གཟིགས་གནང་རྗེས་ཐོག་མར་ཕྱི་ཚེས་བཅུ་གཉིས་ཉིན་ཨ་རིའི་ནུབ་ངོས། Los Angeles། གྲོང་ཁྱེར་ནང་གནས་སྡོད་བོད་རིགས་རྣམས་དང་མཇལ་འཕྲད་དང་བཀའ་སློབ་གནང་རྗེས། ཕྱི་ཚེས་བཅུ་གསུམ་ཉིན་སྲིད་སྐྱོང་མཆོག་ཨ་རིའི New Mexico མངའ་སྡེའི་ནང་ཕེབས་འབྱོར་གནང་སྐབས་ཁུལ་དེའི Albuquerque དང་སན་ཏྲ་ཧྥེ་གྲོང་ཁྱེར་གཉིས་ཀྱི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོས་དབུས་པའི་བོད་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་གནང་ཡོད་པ་དང། ཉིན་དེའི་ཕྱི་དྲོར་སྲིད་སྐྱོང་མཆོག་གིས་མང་ཚོགས་ལ་བཀའ་སློབ་གསུང་བཤད་གནང་ཡོད་པ་རེད་འདུག་ཡང་ཕྱི་ཚེས་བཅུ་བཞི་ཉིན་ཨ་རིའི་ཤར་ཕྱོགས Georgia མངའ་སྡེའི་ནང་གི་གྲོང་ཁྱེར Atlanta ནང་ཕེབས་འབྱོར་གནང་སྐབས་ས་གནས་སུ་ཡོད་པའི་འབྲས་སྤུངས་བློ་གསལ་གླིང་གི་ཆོས་ཚོགས་ཀྱི་སྐུ་ཚབ་རྣམ་པ་དང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་ཡོད་པ་རེད་འདུག། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིན་ཆེན་ཆོས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ་ཡོད།